ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ། ཡེ་ཤུའི་འཁྲུངས་སྐར་དང། རེས་གཟའ་ཟླ་བའི་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་རིགས་ནང་ཆོས་དོན་གཉེར་བ་རྣམས་ལ་དགེ་ཚུལ་སློང་གི་སྡོམ་པ་བསྩལ་གནང་བ་དེ་ནི་བསྟན་པའི་ཞབས་འདེགས་ཡིན་པ་དགོངས་གནང་སྟེ། ཐུགས་ཚོར་གཞན་དང་མི་འདྲ་བ་ཞིག་འབྱུང་བཞིན་ཡོད་ཅེས་བཀའ་སྩལ་གནང་མཛད་པ་སོགས་ཀྱི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཡུ་རོབ་ནང་གི་ཝེད་ནམ་གྱི་ནང་པའི་ཆིག་སྒྲིལ་ཆོས་ཚོགས་ཀྱིས་རྒྱ་ནག་གཞུང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཞུ་སྒོའི་ནང་ཐེ་ཇུས་བྱེད་བཞིན་པར་ཁ་རྡུང་དྲག་པོ་བཏང་ཡོད་པ་སོགས། ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་དང་ལྷོ་ཀོ་རི་ཡའི་ནང་པའི་ཚོགས་ཆུང་ལ་མཇལ་ཁ་སྩལ་གནང་མཛད་སྐབས་སངས་རྒྱས་ཀྱི་ཆོས་ལ་ཁ་ཞེ་གཉིས་མེད་ཐོག་ནས་ཉམས་ལེན་དང་ཚན་རིག་དང་མཐུན་པའི་སྒོ་ནས་འགྲེལ་བཤད་གནང་ཐུབ་པ་དགོས་ཞེས་བཀའ་སློབ་སྩལ་གནང་མཛད་ཡོད་པ་སོགས་ཀྱི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་བདུན་རེའི་གླེང་སྟེགས་ཅེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་གནས་མཆོག་རྡོ་རྗེ་གདན་ལ་ཐའེ་ཝན་དང་མ་ལེ་ཤི་ཡ། སིང་ག་པུར་སོགས་ཨེ་ཤེ་ཡའི་རྒྱལ་ཁབ་ཁག་དང་དེ་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གནས་སྡོད་རྒྱ་ནག་སྐམ་ས་ཆེན་མོའི་རྒྱ་རིགས་བཅས་དད་ལྡན་པ་མི་གྲངས་བདུན་ཅུ་དོན་དྲུག་ལ་དགེ་ཚུལ་སློང་གི་སྡོམ་པ་འབོག་ཆོག་མཛད་ཡོད་པ་དང། སང་ཉིན་དད་ལྡན་པ་མི་གྲངས་བདུན་ཅུ་དོན་དྲུག་དང་དེ་བཞིན་གནངས་ཉིན་མི་གྲངས་ལྔ་བཅུ་ང་བཞི་བཅས་ཁྱོན་བསྡོམས་གྲྭ་བཙུན་ཉིས་བརྒྱ་བཅུ་མེད་དྲུག་ལ་དགེ་ཚུལ་དགེ་སློང་སྡོམ་པ་མུ་མཐུད་ནས་འབོག་ཆོག་མཛད་གཏན་འཁེལ་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཆེད་མངགས་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་རྒྱ་རིགས་ནང་ཆོས་དོན་གཉེར་བ་རྣམས་ལ་དགེ་ཚུལ་གྱི་སྡོམ་པ་སྩལ་གནང་བ་དེ་ནས་བསྟན་པའི་ཞབས་འདེགས་ཤིག་ཡོང་དགོངས་ཏེ་ཐུགས་ཚོར་གཞན་དང་མི་འདྲ་བ་ཞིག་བྱུང་བཞིན་ཡོད་པའི་བཀའ་སྩལ་གནང་བ། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་གནས་མཆོག་རྡོ་རྗེ་གདན་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ་འབྲས་སྤུངས་བློ་གསལ་གླིང་གི་ལྡན་མ་བློ་ཆོས་རིན་པོ་ཆེ་མཆོག་དང་སེར་བྱེས་གྲྭ་ཚང་གི་ཆོས་ལྡན་རིན་པོ་ཆེ་མཆོག། དེ་བཞིན་སེར་བྱེས་གྲྭ་ཚང་གི་མཁན་ཟུར་བློ་བཟང་དོན་ཡོད་ལགས་དང། གཞན་ཡང་སྒོ་མང་གྲྭ་ཚང་གི་འོན་རྒྱལ་སྲས་རིན་པོ་ཆེ་བཅས། བོད་པའི་གདན་ས་གྲྭ་ཚང་ཁག་གསུམ་གྱི་བླ་མ་དང་མཁན་ཟུར་བཅས་ཀྱི། ཡང་སྲིད་མཆོག་སྤྲུལ་རྣམ་པ་བཞི་ཡིས་དབུས་པའི་ཐའེ་ཝན་ཚོགས་གཉིས་ཆོས་ཚོགས་ཀྱི་ཚོགས་མི་གཙོས་པའི། རྒྱ་རིགས་གྲྭ་བཙུན་གསར་པ་བརྒྱ་དང་ལྔ་བཅུ་ལྷག་ལ་དགེ་ཚུལ་གྱི་སྡོམ་པ་འབོགས་ཆོག་དབུ་འཛུགས་མཛད་ཅིང། སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་གནང་བའི་ནང། ནང་ཆོས་དོན་གཉེར་ཡོད་མཁན་ཆོས་གྲོགས་ཕོ་མོ་ཚོས་ད་ཐེངས་དགེ་ཚུལ་སློང་གི་སྡོམ་པ་སྒྲུབ་ཡ་ཡིན་དུས། མགོན་པོ་གང་ཉིད་མཆོག་ནས་དངོས་ཡོད་བསྟན་པའི་ཞབས་འདེགས་ཤིག་ཡིན་དགོངས་ཏེ།

སྐལ་བ་བཟང་པོ་རེད། དེ་ནི་བསམ་བློ་འོད་དག་ཆེ་ཤོག་ཨ། ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ལན་རྒྱ་རིགས་རྣམས་ལ་དགེ་ཚུལ་དང་དགེ་སློང་གི་སྡོམ་པ། བཀའ་དྲིན་ཆེ་གནང་མཛད་རྒྱུའི་མཛད་རིམ་དེའི་རྒྱབ་ལྗོངས་སྐོར་ལ་དཔལ་ལྡན་དགའ་ལྡན་ཕོ་བྲང་གི། དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་གིས་བོད་པའི་གསར་འགོད་པ་རྣམས་ལ་ངོ་སྤྲོད་གནང་བའི་ནང། ད་ག་ས་ག་ལ། ནང་ཆོས་ལ་དོན་གཉེར་བྱེད་མཁན་མང་དུ་འགྲོ་གི་ཡོད་རེད། དེའི་ནང་རྒྱ་མི་སྤྱི་ཚོགས་དེ་སྔས་མ་ནས་ནང་པའི་སྤྱི་ཚོགས་ཆགས་བསྡད་ཡོད་རེད། སྔས་མ་ནས་ཆེ་དགེ་འདུན་པ་རབ་ཏུ་བྱུང་བ་བྱས་ཀྱི་ཕྱག་སྲོལ་དེ་ལོ་རྒྱུས་ཀྱི་ཐོག་ནས་ལོ་ངོ་སྟོང་ཕྲག་གོང་ནས་ཡོད་པ་རེད།

ད་དུང་རིན་པོ་ཆེ་མཆོག་གིས་སྡོམ་པ་བཞེས་པ་དེ་ནི་ཁྱིམ་པའི་བྱ་བ་སྤངས་ཏེ། ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་སྟེ་ཆོས་ཁོ་ན་དོན་གཉེར་བྱ་རྒྱུ་དེ་ཡིན་པར་གསུངས་གནང་ཡོད་པ་རེད།
སྡོམ་པ་བཞེས་ཏེ་གཙོ་བོ་དེ་འདི་རེད། ད་ཁྱིམ་པའི་བྱ་བ་དེ་སྤངས་ནས་ད་མི་ཚེ་དེའི་གཙོ་བོ་བརྒྱ་ཆ། ཆུ་ཚོད་ཉི་ཤུ་རྩ་བཞི་པས་བརྒྱ་ཆ་བརྒྱ་ཐམ་པ་ད་ཆོས་ཁོ་ན་ལ་ཞུགས་ཀྱི་ཡིན་ཞེས་བྱས་ནས་ཁྱིམ་པའི་གྱི་བྱ་སྤྱོད་དེ་ཚོ་ཚང་མ་སྤོང་ཡ་དེ་དགོངས་པ་བཞེས་ཡོད་པ་རེད། ད་ཁྱིམ་པ་གྱི་དོན་གཉེར་བྱས་ཏེ་དེ་ཚོ་ཚང་མ་ང་ཚོ་ཕར་སྤོང་གི་ཡིན། ང་ཚོ་ཁྱིམ་པའི་སྤྱོད་ཚུལ། ཁྱིམ་པའི་སྤྱི་ཚོགས་ལས་ཕར་བརྒལ་བྱས་བྱས་ནས་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་ནས་མཐའ་གཅིག་ཏུ་ཆོས་ཁོ་ན་སྒྲུབ་ཡས་དེ་ཐར་པའི་གོ་འཕང་སྒྲུབ་ཡས་དེ་བྱེད་ཀྱི་ཡིན་ཟེར་གཙོ་བོ་དེ་འདྲ་བྱ་དགོས་བ་རེད་ནམ་ཕུགས་རྒྱང་རིང་པོ་གི་ད་བདེ་སྐྱིད་ཀྱི་དོན་དག་སྒྲུབ་ཡས་བྱེད། གཞན་ཡང་རིན་པོ་ཆེ་མཆོག་གིས་མུ་མཐུད་གསུངས་དོན་ལ་དགེ་ཚུལ་གྱི་སྡོམ་པ་ཞུས་པའི་རྗེས་སུ། བསྲུང་བྱ་གཙོ་བོ་བཅུ་ཡིས་གཙོས་པའི་བླངས་འདས་སུམ་ཅུ་སོ་དྲུག་ཡོད་པ་དང། དགེ་སློང་གི་ལུས་ངག་ཡིད་གསུམ་གྱི་བྱ་སྤྱོད་རྩུབ་པོ་ཐམས་ཅད་སྤང་རྒྱུ་དང། འཇིག་རྟེན་པའི་མཐོང་སྣང་ལ་མི་མཛེས་པ་ཐམས་ཅད་སྤང་རྒྱུ་ཡིན་པ་བརྗོད་གནང་ཡོད་པ་རེད།

ཕྱི་ལོ་གསར་ཚེས་ལ་མགོན་པོ་གང་ཉིད་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུའི་མཛད་འཆར་ཡོད་པ་རེད་འདུག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས། སངས་རྒྱས་ཀྱི་ཆོས་ལ་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཉམས་ལེན་དང་ཚན་རིག་དང་མཐུན་པའི་སྒོ་ནས་འགྲེལ་བཤད་གནང་ཐུབ་པ་དགོས་ཞེས ྋགོང་ས་མཆོག་གིས་ཉི་ཧོང་དང་ལྷོ་ཀོ་རི་ཡའི་ནང་པའི་སྐུ་ཚབ་ཚོགས་ཆུང་དང་མཇལ་ཁའི་སྐབས་བཀའ་སློབ་སྩལ་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་ལོ་པི་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། སངས་རྒྱས་ཀྱི་ཆོས་ལ་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཉམས་ལེན་དང་ཚན་རིག་དང་མཐུན་པ་གྱི་སྒོ་ནས་འགྲེལ་བཤད་གནང་ཐུབ་པ་དགོས་ཞེས ྋགོང་ས་མཆོག་གིས་ཉི་ཧོང་དང་ལྷོ་ཀོ་རི་ཡ་གྱི་ནང་པའི་ཚོགས་ཆུང་ལ་མཇལ་ཁ་བཀའ་སློབ་སྩལ་ཡོད་སྐད། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་ནང་པའི་དགེ་འདུན་པ་གྱི་ལྷན་ཚོགས་སུ་ཆེད་བཅར་གནང་བའི་ཉི་ཧོང་དང་ལྷོ་ཀོ་རི་ཡ་གྱི་སྐུ་ཚབ་ཚོགས་ཆུང་གི་དགེ་འདུན་པ་དང་མི་སྐྱ་ཕོ་མོ་སུམ་བཅུ་ལྷག་ཡོད་པར། ཉི་ཧོང་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་སྣེ་ཁྲིད་གནང་ཡོད་པ་ཚོར་དམིགས་ཏེ། བོད་མིའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ། སྤྱི་ཟླ་བཅུ་གཉིས་པ་གྱི་ཚེས་པ་ཉེར་གཅིག་གི་ཉི་མ་དམིགས་བསལ་མཇལ་ཁ་སྩལ་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་ཉི་ཧོང་དང་ལྷོ་ཀོ་རི་ཡ་གི་ནང་པ་ཚོས་ཁ་ཞེ་གཉིས་མེད་ཀྱི་ཐོག་ནས་སངས་རྒྱས་ཀྱི་ཆོས་ཉམས་ལེན་དང། འགྲོ་བ་མི་ཀུན་ལ་ཕན་བདེ་སྒྲུབ་ཕྱིར་ནང་ཆོས་དེ་བཞིན་དེང་དུས་ཀྱི་ཚན་རིག་དང་མཐུན་པ་གྱི་ལམ་ནས་འགྲེལ་བཤད་གནང་ཐུབ་དགོས་པ་མ་ཟད། སྐྱེ་བ་སྔ་ཕྱིའི་རྣམ་གཞག་སོགས་གལ་ཆེན་པོ་ཡིན་ནའང་མི་མང་པོ་གིས་ལམ་འཕྲལ་ཁས་ལེན་བྱེད་ཁག་པོ་ཆགས་སྲིད་པས། ང་ཚོ་ནང་པའི་ལྟ་གྲུབ་དང་སེམས་ཁམས་རིག་པ་གི་རྣམ་གཞག་དེ་རིགས། དེང་རབས་ཀྱི་སྤྱི་ཚོགས་ལ་ཁ་ཡོད་ལག་ཡོད་ཀྱི་དགོས་མཁོ་ཕན་ཐོགས་ཡོད་པ་ཞིག་བཟོ་དགོས་པ་གི་སྐོར་བཀའ་སྩལ་ཡོད་པ་རེད། གཞན་ཡང་ཁོང་ཚོ་སྣེ་ཁྲིད་པའི་ཉི་ཧོང་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ནས། ཁོང་ཚོར་གོང་ས་མཆོག་ནས་ནང་ཆོས་ཀྱིས་དེང་སང་འཛམ་གླིང་གི་དཀའ་རྙོག་མང་པོ་ཞིག་སེལ་ནུས་པ་དང། ནང་པའི་ཆོས་ལ་དུས་རབས་དང་མཐུན་པ་གི་འགྲེལ་བཤད་གནང་དགོས་པ་སོགས་བཀའ་སྩལ་བར། ཉི་ཧོང་དང་ལྷོ་ཀོ་རི་ཡ་གི་བླ་ཆེན་དང་མཁས་དབང་སོགས་ནང་པའི་ཚོགས་ཆུང་གི་མཇལ་བཅར་བ་ཚོས། བཀའ་སྩལ་དང་ལེན་གནང་ངེས་དང་དགའ་གུས་ཡི་རངས་གནང་གི་འདུག་ཅེས་འགྲེལ་བརྗོད་གནང་སོང།
སེམས་ཁམས་རིག་པ་དང་ཨ་ནི་མི་ཡི་སེམས་ལ་ཞི་བདེ་ཡོང་ཡས་དང་སྒོམ་རྒྱག་ཡས་དང་དེ་འདྲ་གི་ཐོག་ལ་བྱས་ཏེ་རྒྱུ་མཚན་དང་ལྡན་པའི་དང་ཚན་རིག་དང་ལྡན་པའི་ཐོག་ནས་ཨ་ནི་ནང་ཆོས་དེ་ཁོ་མང་པོ་ཅིག་ལ་ངོ་སྤྲོད་བྱེད་ཐུབ་པར་བྱས་ན་དུས་ཚོད་དང་དུས་རབས་ལ་མཐུན་པའི་གི་ཅིག་རྒྱབ་ཐུབ་པར་བྱས་ན་ཕྱིས་སུ་ནང་པའི་གི་ཆོས་ཀྱི་ལྟ་གྲུབ་དངོས་གནས་གཙོ་གལ་ཆེ་དེ་ཁོ་ཚོ་རྗེས་ལ་ཤེས་ཐུབ་ཡས་ཅིག་ཡོང་གི་རེད། དེའི་དུས་ཙམ་པ་དམ་པ་ནང་པའི་ཆོས་ཐོག་ནས་མི་ལ་བྱས་ཏེ་ཞི་བདེ་བསྐྲུན་ཡས་ཀྱི་ནུས་པ་ཤུགས་ཆེན་པོ་ཞིག་དུས་ཙམ་པ་དེ་ཡིས་ཚང་མས་ཀྱི་མི་ལ་བཤད་ཐུབ་ན་ཡག་པོ་རེད་རྣམ་པ་ཚོས་ད་ལྟ་བར་དུ་ཉི་ཧོང་རེད་ཀོ་རི་ཡ་ལ་ཧུར་ཐག་འབད་ཐག་འདུག་སེ་གནང་བྱས་ནང་པའི་ཆོས་འདི་འདུག་སེ་སླར་གསོ་དང་ཨ་ནི་མ་ཉམས་པ་བྱས་བྱས་འདུག་སེ་གནས་ཐུབ་ཡོད་རེད་རྒྱ་གར་ནང་ལོགས་ཡིན་པར་བྱས་ན་འདི་ཤུགས་ཆེན་པོ་ཞིག་འགྲོ་བསྡད་ཀྱི་ཡོད་རེད་འདིས་ང་ཚོའི་ནང་པའི་ཆོས་ཐོག་ནས་འཛམ་བུ་གླིང་ནང་ལོགས་ལ་དཀའ་རྙོག་མང་པོ་ཅིག་སེལ་ཐུབ་ནུས་པ་ཆགས་དུས་ཙམ་པ་ང་ཚོའི་ནང་པའི་དགེ་སློང་ཚང་མའི་ཐོག་ནས་འདི་ལ་འབད་བརྩོན་ཅིག་བྱེད་དགོས་ཀྱི་འདུག་ཟེར་བྱས་དེ་འདྲས་ཀྱི་བཀའ་མོལ་དེ་བསླབ་བྱ་འདུག་གནང་སོང་ཁོ་རང་ཚོས་སྐད

ཉི་ཧོང་གི་ནང་པའི་ཚོགས་ཆུང་གི་ཚོགས་མི་ཚང་མ་ཧ་ཅང་དགའ་སྤྲོ་དང་འདོད་བློ་ཁེངས་པ་ཞིག་བྱུང་བ་ནི། ང་ཚོ་གོང་ས་མཆོག་ལ་མཇལ་རྒྱུའི་སྐལ་བཟང་གི་གོ་སྐབས་ཐོབ་པ་དང། དམིགས་བསལ་ང་རང་ཉིད་ཧ་ཅང་དགའ་སྤྲོ་འབྱུང་དོན་གཅིག་ནི། གོང་ས་མཆོག་གི་ཕྱག་ལག་དྲོན་མོ་ངའི་མགོ་ལ་བཞག་ནས་ཕྱག་དབང་གནང་བྱུང་བས་ཧ་ལས་པའི་དགའ་སྤྲོ་བྱུང། ངའི་རེ་བར་འབྱུང་འགྱུར་ཀྱང་རིང་མིན་རྒྱལ་སྤྱིའི་ནང་པའི་ལྷན་ཚོགས་འདི་འདྲ་གནང་ཐུབ་ན་སྙམ་ཞེས་འགྲེལ་བརྗོད་གནང་གི་འདུག་འདི་ལོར་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉི་ཤུ་ནས་ཉེར་གཉིས་བར་ཉི་མ་གསུམ་གི་རིང་གནས་མཆོག་རྡོ་རྗེ་གདན་དུ། རྒྱལ་སྤྱིའི་དགེ་འདུན་པའི་ནང་པའི་ལྷན་ཚོགས་ཤིག་གནང་ཡོད་པའི་སྟེང། རྒྱལ་ཁབ་སུམ་ཅུ་ལྷག་ནས་དགེ་སློང་དང་མཁས་དབང་ཉིས་སྟོང་བརྒལ་བ་ལྷན་ཞུགས་གནང་ཡོད་པའི་ནང། ཉི་ཧོང་གི་བླ་ཆེན་བཞི་གསུང་བཤད་གནང་བར་ཕེབས་ཡོད་པའི་ཁར། ལྷོ་ཀོ་རི་ཡ་ནས་ཀྱང་བླ་ཆེན་གཉིས་ཕེབས་ཡོད་པ་སོགས་ལ་གོང་ས་མཆོག་གི་དམིགས་བསལ་མཇལ་ཁ་ཕེབས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། ཡུ་རོབ་ནང་གི་ཝེ་ཏི་ནམ་གྱི་ནང་པའི་ཆིག་སྒྲིལ་ཆོས་ཚོགས་ཀྱིས་རྒྱ་ནག་གཞུང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་ནང་ཐེ་ཇུས་བྱེད་བཞིན་པར་ཁ་རྡུང་དྲག་པོ་བཏང་ཡོད་པའི་གནས་ཚུལ་འདུག་དེ་ཡང་བོད་གནས་བསྐྱར་ཞིབ་བམ Tibetan Review ཡིས་འདི་ཟླའི་ཚེས་ཉི་ཤུ་གཉིས་ཉིན་གནས་ཚུལ་སྤེལ་དོན་ལྟར་ན། ཡུ་རོབ་གླིང་ཕྲན་ནང་གི་ཝེད་ནམ་ནང་ནང་པའི་ཆོས་ཚོགས་ལྔ་བཅུ་ལ་བརྒལ་བ་མཚོན་པའི་ཝེད་ནམ་ནང་པའི་ཆིག་སྒྲིལ་ཆོས་ཚོགས་ཀྱིས་རྒྱ་ནག་གཞུང་ནས་བོད་བརྒྱུད་ནང་བསྟན་གྱི་གནད་དོན་སྤྱི་དང་ལྷག་དོན་དུ་སྤྱི་ནོར་གོང་ས་སྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་དབུས་པའི་བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་ནང་ཐེ་གཏོགས་བྱེད་མུས་ལ་ཁ་རྡུང་དྲག་པོ་བཏང་ཡོད་ཅིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འདི་ཟླའི་ཚེས་ཉི་ཤུ་ཉིན་གནས་མཆོག་རྡོ་རྗེ་གདན་ནང་འཛམ་གླིང་གི་རྒྱལ་ཁབ་སུམ་ཅུ་སོ་ལྔ་ལྷག་ནས་ཆེད་ཕེབས་གནང་བའི། ནང་པའི་བླ་སྤྲུལ་དགེ་བཤེས་དང་གྲྭ་བཙུན་བཅས་ཞལ་གྲངས་ཉིས་སྟོང་ལྷག་ཆེད་བཅར་ཞུས་པའི་རྒྱལ་སྤྱིའི་ནང་པའི་དགེ་འདུན་པ་རྣམས་ཀྱི་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་གླེང་སྟེགས་དབུ་འབྱེད་མཛད་པ་དང་ལྷན་ཚོགས་འདིའི་ཚོགས་མགོན་དུ་དབུ་བཞུགས་མཛད་ནས་མ་གཞིའི་བཀའ་སློབ་སྩལ་གནང་མཛད་པའི་དུས་སྐབས་ཁྱད་པར་ཅན་དང་བསྟུན་ནས་གོང་ཞུས་ཡུ་རོབ་ཁུལ་གྱི་ཝེད་ནམ་གྱི་ཆིག་སྒྲིལ་ཆོས་ཚོགས་ཀྱིས་བསྒྲགས་གཏམ་ཞིག་སྤེལ་བའི་ནང། རང་ཉིད་ཆོས་མེད་སྨྲ་བ་ཡིན་ལུགས་ཟེར་མཁན་གཞུང་འཛིན་ཞིག་གིས་ཆོས་ཕྱོགས་ཀྱི་དབུ་ཁྲིད་ཞིག་ཐག་གཅོད་བྱ་རྒྱུའི་ཐབས་ཤེས་བྱེད་མུས་དེ་ནི་འགལ་ཟླ་ཡིན་ལུགས་གསུངས་པ་འཁོད་པའི་བསྒྲགས་གཏམ་དེར་ཆོས་ཚོགས་དེའི་བཀུར་འོས་ཚོགས་གཙོ་ཐིག་རྟ་ཐེག་མཆོག་དང་བཀུར་འོས་ཚོགས་གཙོ་གཉིས་པ་ཐིག་ནུའུ་ལྡིན་རྣམ་གཉིས་ནས་མཚན་རྟགས་བསྐྱོན་གནང་འདུག་ཡང་བསྒྲགས་གཏམ་དེའི་ནང་ཝེ་ཏི་ནམ་ནང་པའི་ཆིག་སྒྲིལ་ཆོས་ཚོགས་ཀྱིས་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་ལམ་ལུགས་དེ་ནི་བོད་ཀྱི་ཐུན་མོང་མ་ཡིན་པའི་སྲོལ་རྒྱུན་ཞིག་ཡིན་སྟབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་དགག་བྱ་རྩ་བ་ནས་མེད་པའི་ཐོབ་ཐང་དང་དབང་ཚད་དེ་བོད་མི་རང་ཉིད་ལ་ཡོད་པ་ལས་གཞན་སུ་ཞིག་ལ་ཡང་མེད་པར་ཡིད་ཆེས་གནང་གི་ཡོད་སྐོར་གསུངས་འདུག་ད་དུང་བསྒྲགས་གཏམ་དེར་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་ནང་ཐེ་བྱུས་བྱ་རྒྱུ་མཚམས་འཇོག་དགོས་པ་མ་ཟད་བོད་མིའི་ཆོས་དད་རང་དབང་གི་ཐོབ་ཐང་ཁག་ལ་གུས་བརྩི་ཞུ་དགོས་པའི་སྐུལ་མ་ཡང་གནང་འདུག།

དགེ་བཤེས་ཁོང་གི་སློབ་ཕྲུག་ཁ་ཤས་ཀྱིས་རྗེས་དྲན་གནང་གི་ཡོད་པ་རེད་འདུག་དེ་ཡང་ང་ཚོའི། ནེའུ་ཡོག་ནང་ཡོད་པའི་ས་གནས་ཀྱི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ནང་བཀོད་པར། ཉེ་བའི་ཆར་བོད་མདོ་སྨད་རྔ་བ་ཀིརྟི་དགོན་པའི་དགེ་བའི་བཤེས་གཉེན་ཆེན་མོ་དགེ་བཤེས་མཛོད་ཚང་བློ་བཟང་བརྩོན་འགྲུས་མཆོག་སྐུའི་སྙུང་གཞིའི་རྐྱེན་གྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན་སྐུ་གཤེགས་པའི་ཡིད་སྐྱོའི་གནས་ཚུལ་ཐོན་པའི་རྗེས་སུ་བོད་ཕྱི་ནང་གཉིས་ནས་སྤྱི་ཚོགས་དྲ་ལམ་ཁག་ཏུ་མྱ་ངན་གྱི་མཆོད་མེ་དང་དགེ་བཤེས་ལགས་ཀྱི་སྐུ་པར་དང། ཁོང་གི་གསུང་བཤད་ཁག་ཅིག་འགོད་སྤེལ་བྱས་པ་བཞིན་དགེ་བཤེས་མཛོད་ཚང་བློ་བཟང་བརྩོན་འགྲུས་ལགས་ཀྱི་བཀའ་དྲིན་ལ་རྗེས་དྲན་དང་མྱ་ངན་ཞུ་མཁན་མང་པོ་བྱུང་ཞིང། ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་ཀྱི་གདན་ས་ཆེན་པོ་འབྲས་སྤུངས་སུ་སློབ་གཉེར་གནང་བཞིན་པའི་དགེ་བཤེས་ཁོང་གི་དགེ་ཕྲུག་རྒྱ་རོང་བ་ཡེ་ཤེས་རྒྱ་མཚོ་ལགས་སུ་ཁོང་གི་དགེ་རྒན་སྐོར་བཅར་འདྲི་ཞུས་པའི་ལན་གསུངས་པའི་ནང། རྔ་བ་ཀིརྟི་དགོན་གྱི་དགེ་བའི་བཤེས་གཉེན་ཆེན་མོ་དགེ་བཤེས་མཛོད་ཚང་བློ་བཟང་བརྩོན་འགྲུས་ལགས་སྐུ་གཤེགས་པ་འདི་ནི་བོད་སྤྱི་ལ་གྱོང་གུན་དང་ཡིད་ཕངས་དགོས་པའི་གནས་ཚུལ་སོགས་ཡིན་པའི་སྐོར་གསུངས་ཡོད། ཡང་ཁོང་གིས་དགེ་བཤེས་མཛོད་ཚང་མཆོག་གིས་རྔ་བ་ཀིརྟི་དགོན་པ་གཅིག་པུ་མ་ཡིན་པར། ས་ཕྱོགས་གཞན་དུ་ཕེབས་ནས་དཔེ་ཆ་འཆད་འཁྲིད་གནང་བ་དང།

ད་དུང་ཀན་སུའུ་ཞིང་ཆེན་ནང་ས་ཡོམ་དེས་གནོད་སྐྱོན་ཚབས་ཆེ་ཤོས་བཏང་ཡོད་ཅིང་ཁུལ་དེའི་མི་མང་གི་ཁང་པ་ཉིས་འབུམ་ལྷག་ཙམ་ཞིག་རལ་དུ་བཏང་བ་དང་ཁང་པ་གྲངས་ཆིག་ཁྲི་ལྔ་སྟོང་ལྷག་རྡིབ་སྐྱོན་འགྲོ་ལ་ཉེ་བ། ཡང་ཁུལ་དེའི་མི་མང་གྲངས་ཆིག་འབུམ་བཞི་ཁྲི་ལྔ་སྟོང་ལྷག་ས་གནས་གཞན་ལ་གནས་སྤོ་བྱེད་དགོས་བྱུང་བ་དེ་བཞིན་འདི་ཟླའི་ཚེས་ཉི་ཤུ་གཉིས་པར་ཞིང་ཆེན་དེའི་ནང་གི་མི་གྲངས་བདུན་བརྒྱ་བརྒྱད་ཅུ་གྱ་གཅིག་ལ་རྨས་སྐྱོན་ཕོག་ཡོད་སྐོར་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་གིས་གནས་ཚུལ་སྤེལ་བར་ལུང་འདྲེན་བྱས་འདུག་ཡང་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ལྟར་ན་ཀན་སུའུ་ཞིང་ཆེན་གྱི་ནུབ་ཕྱོགས་སུ་ཡོད་པའི་མཚོ་སྔོན་ཞིང་ཆེན་ནང་རེས་གཟའ་ཉི་མ་བར་མི་གྲངས་སུམ་ཅུ་སོ་གཉིས་རྐྱེན་ལམ་དུ་ཕྱིན་པ་དང་མི་གཉིས་གར་སོང་ཆ་མེད་དུ་གྱུར་འདུག།

ཚོའི་ཐོག་བརྡལ་བཤིག་གཏོང་བ་མ་ཟད་གནས་ཚུལ་དངོས་དོན་མིན་པ་ཕྱིར་བསྒྲགས་དང་ཕྱིའི་སྟོབས་ཤུགས་དང་ངན་པ་ལག་སྦྲེལ་གྱིས་རྙོག་དྲ་བཟོ་གི་ཡོད་ལུགས་བསྙད་ཡོད་པ་རེད་འདུག་དེ་ཡང་ཕྱི་ཚེས་ཉི་ཤུ་ལྔ་ཉིན་རྒྱ་ནག་དམར་ཤོག་གི་དབང་བའི་མི་དམངས་ཀྱི་ཉིན་རེའི་གསར་ཤོག་ཅེས་པ་དེའི་ནང་དཔྱད་རྩོམ་ཞིག་སྤེལ་བར། ཧྥི་ལི་པིན་སི་ཡིས་ཉེན་ཚབས་ཆེ་བའི་བྱ་སྤྱོད་སྤེལ་ནས་མངའ་ཁུལ་གྱི་ཞི་བདེ་བརྟན་ལྷིང་ལ་གནོད་སྐྱོན་དང། ཨ་མི་རི་ཀའི་རྒྱབ་སྐྱོར་ལ་བརྟེན་ནས་རྒྱ་ནག་ལ་མུ་མཐུད་ནས་སྐུལ་སློང་བྱེད་ཀྱི་ཡོད་པའི་སྐོར་གསར་ཤོག་དེའི་ནང་བཀོད་ཡོད་པ་རེད་འདུག་གནད་དོན་འདིའི་ཐད་ཧྥི་ལི་པིན་སི་ཕྱི་སྲིད་ལས་ཁང་དང་རྒྱལ་ཁབ་དེའི་ལྷོ་རྒྱ་ནག་རྒྱ་མཚོའི་ལས་དོན་ལྷན་ཁང་དེར Reuters གསར་འགྱུར་ལས་ཁང་གི་གསར་འགོད་པས་དྲི་བ་གནང་བར་ལམ་འཕྲལ་ལན་འདེབས་གང་ཡང་གནང་མེད་པ་རེད་འདུག་རྒྱ་ནག་དང་ཧྥི་ལི་པིན་སི་བར་ཉེ་བའི་ཟླ་ཤས་ནང་ལྷོ་རྒྱ་ནག་རྒྱ་མཚོའི་ནང་གདོང་ཐུག་གི་གནས་ཚུལ་རིམ་པ་བྱུང་ཡོད་ཅིང། དཔེར་ན་ཟླ་བ་འདིའི་ནང་ཧྥི་ལི་པིན་སི་གི་དམག་སྤྱི་ལྷོ་རྒྱ་ནག་རྒྱ་མཚོའི་ནང་བསྐྱོད་སྐབས་རྒྱ་ནག་གི་མཚོ་གྲུས་ཧྥི་ལི་པིན་སི་གི་དམག་སྤྱི་བསྐྱོད་སའི་མཚོ་གྲུ་དེ་དང་གདོང་ཐུག་བརྒྱབ་པའི་གནས་ཚུལ་བྱུང་ཡོད་པ་རེད་འདུག་རྒྱ་ནག་དང་ཧྥི་ལི་པིན་སི་རྒྱལ་ཁབ་གཉིས་ཀྱི་འབྲེལ་བའི་གནས་བབ་དེར་དཀའ་རྙོག་འཕྲད་བཞིན་པའི་དུས་སྐབས་འདིར། ཧྥི་ལི་པིན་སི་རྒྱལ་ཁབ་དེ་དེ་སྔོན་ལོ་ངོ་བདུན་ཅུའི་རིང་བཙན་དབང་དུ་སྡོད་མཁན་དང་རྗེས་སུ་མཐུན་ཕྱོགས་རྒྱལ་ཁབ་ཆགས་མཁན་ཨ་མི་རི་ཀ་དང་ཉི་ཧོང་གི་རྒྱལ་ཁབ་གཉིས་དང་དྲག་པོའི་ཐོག་གི་འབྲེལ་ལམ་ཟབ་ཏུ་གཏོང་བའི་དུས་སྐབས་འཁེལ་ཡོད་པ་རེད་འདུག་ཡང་ཟླ་བ་འདིའི་ནང་རྒྱ་ནག་དང་ཧྥི་ལི་པིན་སི་རྒྱལ་ཁབ་གཉིས་བར་ལྷོ་རྒྱ་ནག་རྒྱ་མཚོའི་ནང་བདག་དབང་ཐོག་དཀའ་རྙོག་ཡོད་སའི་མཚོ་ཁུལ་དེར་ཨ་མི་རི་ཀས་དམག་གྲུ་ཞིག་བཏང་བ་དེར་རྒྱ་ནག་གིས་ཁོང་ཁྲོ་བྱས་ཡོད་པ་རེད་འདུག་ཡང་ཡེ་ཤུའི་བླ་ཆེན་པོབ་ཧྥ་རན་སིས་མཆོག་གིས་སྟོན་པ་ཡེ་ཤུ་མ་འཁྲུངས་དུས་དྲན་སྔ་ནུབ་དེར་འཛམ་གླིང་ཐོག་ཞི་བདེར་ངོས་ལེན་མ་བྱེད་པ་དེར་ཡིད་གདུང་དང་འབྲེལ་དམག་འཐབ་བྱེད་པ་དེར་རྒྱུ་མཚན་ཡོད་པ་མ་རེད་ཅེས་གསུངས་ཡོད་པ་རེད་འདུག་དེ་ཡང་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་བླ་ཆེན Pope Francis མཆོག་གིས་སྟོན་པ་ཡེ་ཤུ་མ་འཁྲུངས་དུས་དྲན་སྔ་ནུབ་དེར་གདན་ས Vatican གྱི Saint Peter's Basilica ཞེས་པའི་ལྷ་ཁང་ནས་མང་ཚོགས་ལ་སྨོན་ལམ་གསུང་འདོན་གནང་བའི་སྐབས་ཁོང་གི་སེམས་དེ་སྟོན་པ་ཡེ་ཤུའི་འཁྲུངས་ཡུལ Bethlehem ནང་དཀའ་སྡུག་འཕྲད་མཁན་ཚོར་ཡོད་པའི་སྐོར་དང་ས་གནས་དེར་དཀོན་མཆོག་གི་བྱིན་མཐུ་དེ་ལས་ག་ཟ་ལུང་གཤོང་ནང་གི་དམག་འཐབ་ཀྱི་ནུས་པ་དེ་ཆེ་བ་མངོན་པར་བྱེད་པའི་སྐོར་གསུངས་འདུག་དེ་བཞིན་པོབ་ཧྥ་རན་སིས་མཆོག་གིས། འཛམ་གླིང་གི་ལོ་རྒྱུས་ནང་མི་རྣམས་ཀྱིས་སྟོབས་ཤུགས་དང། མིང་དང། དབང་ཐང་གསོག་པར་འབད་བརྩོན་བྱེད་ནའང། དཀོན་མཆོག་གིས་མ་དྲང་བ་དེ་སྟེང་ནས་མ་གནང་བར། གཤམ་འོག་གི་བརྩེ་སེམས་ཀྱིས་བསྡུས་པར་བྱེད་ཅེས་གསུངས་འདུག། ཁོང་གིས། ལོ་འདིའི་ཕྱི་ཟླ་བཅུ་པའི་ནང་ཨིས་ར་ཨེལ་དང་ཧ་མ་སི་བར་དམག་འཐབ་འགོ་འཛུགས་བྱུང་བ་ནས་བཟུང་ཕན་ཚུན་མེ་འཕེན་མཚམས་འཇོག་དགོས་པའི་འབོད་སྐུལ་གནང་ཡོད་པ་རེད་འདུག་ཡིན་ནའང་རེས་གཟའ་ཉི་མ་ཉིན་ཨིས་ར་ཨེལ་གྱི་སྲིད་བློན། Benjamin Netanyahu། མཆོག་གིས་གསུང་བཤད་གནང་བ་དེ། X། ཞེས་པའི་བརྡ་འཕྲིན་དུ་བཀོད་པ་དེའི་ནང། ད་ལྟ་ཨིས་ར་ཨེལ་གྱིས་ཀླ་ཀློའི་ཐོག་དམག་འཐབ་སྤེལ་བཞིན་པ་དེར་རྒྱལ་ཁ་འཐོབ་རྒྱུ་ཡིན་ལུགས་བརྗོད་ཡོད་པ་རེད་འདུག། དེའི་བར་ཁ་ཉིན་རེས་གཟའ་པ་སངས་དང་སྤེན་པ་ཉིན་གཉིས་ནང་གྷ་ཛའི་ལུང་གཤོང་གི་དམག་འཐབ་དེར་ཨིས་ར་ཨེལ་གྱི་དམག་མི་གྲངས་བཅུ་བཞི་ཡི་ཚེ་སྲོག་ཤོར་ཡོད་པ་རེད་འདུག། ཡང་རྒྱ་ནག་གི་གཙོ་འཛིན་མའོ་ཙི་ཏུང་སྐྱེས་ནས་ལོ་བརྒྱ་དང་སུམ་ཅུ་འཁོར་བའི་ཉིན་དེ་སང་ཉིན་ཕྱི་ཚེས་ཉི་ཤུ་དྲུག་ཉིན་རྒྱལ་ས་པེ་ཅིང་ལ་ཡོད་པའི་ཁོ་པའི་པུར་ཁང་ལ་སྲིད་འཛིན་ཞི་ཅིན་ཕིང་བསྐྱོད་འཆར་ཡོད་པ་དང། དེ་ནི་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་གིས་ཞི་ཅིན་ཕིང་གི་ཕ་དམ་པ་དེ་ནི་གསར་གཏོད་པ་ཞིག་ཡིན་པའི་སྒོ་ནས་སྤར་ཐབས་བྱེད་བཞིན་པ་དང་ཞི་ཅིན་ཕིང་ཡང་མའོ་ཙི་ཏུང་དང་མཚུངས་པ་ཞིག་ཆགས་སྲིད་པའི་ཞེད་སྣང་དངངས་འཚབ་ཡོད་པའི་སྐབས་དང་དུས་མཉམ་འཁེལ་འདུག་སྲིད་འཛིན་ཞི་ཅིན་ཕིང་གིས་མའོ་སྐྱེས་ཚེས་ཉིན་ཁོ་པའི་པུར་ཁང་ལ་བསྐྱོད་རྒྱུ་ཡིན་པས་ན། མའོའི་པུར་ཁང་དེ་བཞིན་ཕྱི་ཚེས་ཉི་ཤུ་དྲུག་ཉིན་དེ་བས་ཉིན་གྲངས་གསུམ་རིང་མི་གཞན་སུ་ཞིག་ཀྱང་མ་བཏང་བར་སྒོ་བརྒྱབ་པ་དང་དེ་ནི་མའོ་དང་མཚུངས་པར་ཞི་ཅིན་ཕིང་ཡང་ཆགས་སྲིད་པའི་ཞེད་སྣང་ཁྲོད་དང་རྒྱ་མིའི་ཆབ་སྲིད་མི་སྣ་ཚོའི་དབར་ཞི་ཅིན་ཕིང་ལ་ཤ་ཞེན་ཆེན་པོ་ཡོད་ཚུལ་འགྲན་རྩོད་བྱེད་བཞིན་པའི་སྐབས་འདིར་འཁེལ་འདུག་ལ། ཡང་རྒྱ་ནག་གཞུང་འབྲེལ་གྱི་སི་སི་ཏི་བྷི་ཞེས་པའི་བརྙན་འཕྲིན་ལས་ཁང་གིས་ཞི་ཅིན་ཕིང་གི་ཕ་དམ་པ་དེ་ནི་རྒྱ་ནག་ཕྱི་ཕྱོགས་ལ་སྒོ་མོ་ཕྱེ་མཁན་དང་དཔལ་འབྱོར་བཅོས་བསྒྱུར་གཏོང་མཁན་གྱི་འཆར་འགོད་པ་ཞིག་ཡིན་ཚུལ་ལས་རིམ་ཞིག་རྒྱང་བསྲིངས་བྱས་ནས་རྒྱ་ནག་གི་གཙོ་འཛིན་ཏིང་ཞའོ་ཕིང་གིས་དཔལ་འབྱོར་བཅོས་བསྒྱུར་བཏང་བའི་བྱས་རྗེས་ཁག་སྣང་མེད་རྒྱང་དུ་བསྐྱུར་འདུག་ལ། ཡང་དེའི་གོང་ལ་གློག་བརྙན་ཞིག་བཏོན་པའི་ནང་ཞི་ཅིན་ཕིང་གི་ཕ་དམ་པས་དཔལ་འབྱོར་བཅོས་བསྒྱུར་བཏང་བ་དང་ཕྱི་ཕྱོགས་ལ་རྒྱ་ནག་སྒོ་མོ་ཕྱེ་སྟབས་ཀོང་ཏུང་ནས་མི་མང་ཕོན་ཆེ་ཧོང་ཀོང་ལ་ཕྱིན་པ་སོགས་ཀྱང་བཏོན་འདུག་ལ་དེ་ནས་ཞི་ཅིན་ཕིང་ཡང་རང་གི་ཕ་དམ་པ་དེའི་མཉམ་དུ་རྒྱ་ནག་ལྷོ་ཕྱོགས་ཁུལ་ལ་ལྟ་སྐོར་དུ་བསྐྱོད་པའི་འདྲ་པར་སོགས་ཀྱང་བཏོན་ནས་ད་ཆ་ཞི་ཅིན་ཕིང་ཡང་བཅོས་བསྒྱུར་བ་ཞིག་ཡིན་པ་སྟོན་ཐབས་བྱས་འདུག་ཨོསི་ཀྲེ་ལི་ཡའི་གྲོང་ཁྱེར་སིད་ནི་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་ཧྥང་ཆུང་ཡི་ཡིས་ཞི་ཅིན་ཕིང་གི་ཕ་དམ་པ་ཞི་ཀྲུང་རེན་ཡིས་ཀོང་ཏུང་ནས་ཧོང་ཀོང་ནང་བྲོས་བྱོལ་དུ་འགྲོ་མཁན་ཚོར་རྣམ་འགྱུར་རྩུབ་པོ་སྟོན་མེད་ན་ཡང་ཁོ་པ་དཔལ་འབྱོར་བཅོས་བསྒྱུར་གཏོང་མཁན་གྱི་འགོ་ཁྲིད་ཅིག་དུས་ནམ་ཡང་མིན་སྐོར་འགྲེལ་བརྗོད་གནང་འདུག། ཡང་ཁོང་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རང་གི་ཕ་དམ་པ་དེའི་མིང་བེད་སྤྱོད་བྱ་རྒྱུའི་ཐབས་ཤེས་བྱེད་བཞིན་པ་དེ་ནི་ཕྱི་རྒྱལ་གྱི་མ་འཛུགས་ཁག་རྒྱ་ནག་ལ་ཕྱིར་ལོག་ཡོང་བའི་གཡོ་ཇུས་ཤིག་ཡིན་པའི་འགྲེལ་བརྗོད་ཀྱང་གནང་འདུག་ཡང་ཨ་མེ་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་གཙུག་ལག་སློབ་གྲྭ་ཆེན་མོའི་ཆབ་སྲིད་སློབ་དཔོན་ཤི་ཨ་མིང་གིས་ཞི་ཅིན་ཕིང་གིས་དེ་སྔ་ཏིང་ཞའོ་ཕིང་གིས་དཔལ་འབྱོར་བཅོས་བསྒྱུར་བཏང་བའི་ལམ་བུ་དེའི་ལྡོག་ཕྱོགས་ལ་རྒྱ་ནག་ཁ་བསྒྱུར་གཏོང་གི་ཡོད་སྐོར་འགྲེལ་བརྗོད་ཀྱང་གནང་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཨ་མེ་རི་ཁའི་གྲོང་ཁྱེར་ནིའུ་ཡོག་དང་ནིའུ་ཇེར་སི་བོད་རིགས་སྤྱི་མཐུན་ཚོགས་པའི་ཁྱབ་ཁོངས་གཟའ་མཇུག་བོད་ཡིག་སློབ་གྲྭ་བློ་གསལ་སྐྱེད་ཚལ་གྱིས་ས་གནས་བོད་ཕྲུག་རྣམས་ལ་བོད་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་ཆེད་བོད་ཡིག་དང་བོད་སྐད་སློབ་ཁྲིད་གནང་བཞིན་པ་དེའི་སྐོར་སློབ་སྤྱི་རྒྱལ་མཚན་ལགས་ལ་འདི་གའི་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་གནད་འདྲི་ཞུས་པ་ཞིག་གསན་རོགས་གནང།
གསན་མཁན་རྣམས་ལ་སྐུ་ཁམས་བཟང། ད་ད་ལྟའི་ཆར་བོད་མི་རྣམས་འཛམ་གླིང་ས་ཕྱོགས་གང་སར་གནས་ཏེ་ཡོད་དུས་མི་རབས་གསར་པ་ཚོས་བོད་མིའི་ངོ་བོ་མི་ཉམས་རྒྱུན་འཛིན་ཡོང་ཆེད་ལ་གཟའ་མཇུག་སློབ་གྲྭ་འགོ་བཙུགས་ཡོད་རེད། གཟའ་མཇུག་སློབ་གྲྭ་ཡིས་བོད་པའི་ཕྲུ་གུ་མང་པོ་ཅིག་ལ་བོད་ཡིག་ཀློག་ཡག་དང་བྲི་ཡག། དེ་ནས་རྒྱུན་དུ་ནས་བོད་སྐད་རྒྱབ་ཡག་སོགས་ཀྱི་ཐད་ལ་ཞེ་དྲག་ཕན་ཡོད་རེད། ཐེངས་འདིའི་ལེ་ཚན་ནང་ལོགས་ལ་ཨ་རི་ནིའུ་ཡོག་ནང་རྟེན་གཞི་བྱས་པའི་གཟའ་མཇུག་སློབ་གྲྭ

བློ་གསལ་སྐྱེད་ཚལ་སློབ་གྲྭ་ལ་ཡང་དགེ་རྒན་གྱི་ས་མིག་ནང་ལ་ཞུགས་བྱས་དུ་བྱས་པ་ཡིན་ད་ལྟ་བར་ང་སློབ་གྲྭ་དེ་ལ་བསྡད་ནས་ཕལ་ཆེར་ལོ་བཅུ་གཅིག་སུ་དུ་འགྲོ་གི་ཡོད་ཞུ་ཡ་ཡིན། ལགས་འོང་ད་ད་ལྟའི་ཆར་ཁྱེད་རང་ས་གནས་ནིའུ་ཡོག་དང་ནིའུ་ཇར་སི་གཟའ་མཇུག་སློབ་གྲྭའི་སློབ་སྤྱི་ཆགས་བསྡད་འདུག་ཨང་ད་སློབ་སྤྱི་འགན་མ་ལེན་སྔོན་ལ་ཁྱེད་རང་གིས་གཟའ་མཇུག་སློབ་གྲྭ་འདིའི་ནང་ལོགས་ལ་ཕྱག་ལས་གཞན་ག་རེ་ག་རེ་གནང་བ་རེད། ལགས་རེད་ལ་ད་ང་སྤྱིར་བཏང་ད་གིན་གོང་དུ་ཞུས་པ་ནང་བཞིན་ལོ་བཅུ་གཅིག་དེ་ལས་ཀ་བྱས་པ་རེད་ཨ་ནས་འདི་སྔོན་ལ་ལོ་བཅུ་གཅིག་ནས་ཞུགས་ནས་ལོ་བཅུ་ཉིས་སྟོང་བཅུ་བཞི་བར་ང་འདི་བྱས་པ་རེད་དགེ་རྒན་དཀྱུས་མ་ཟེར་ནས་མི་འདུག་དགེ་རྒན་བྱས་ཉིས་སྟོང་བཅུ་བཞི་ནས་ཡང་ང་ཚོ་དེ་སློབ་སྤྱི་གཞོན་པའི་ལས་འགན་ལ་འདུག་དགོས་བྱས་ཡང་ལོ་གཉིས་སློབ་སྤྱི་གཞོན་པའི་ལས་འགན་ཅིག་བསྐྱལ་བ་ཡིན་དེའི་རྗེས་ལ་ཨ་ནས་ཡང་ལོ་གཉིས་ཅིག་བར་སྟོང་བཞག

ཨ་རི་ནང་ལོགས་ལ་སྐྱེས་ཡོད་མཁན་སྤུ་གུ་ཆེན་པོ་མ་ཆགས་བར་ལོ་བཅུ་བཅུ་གཉིས་བར་བོད་པའི་སྐད་དང་རིག་གཞུང་བསླབ་མ་མྱོང་མཁན་ཀ་ཁ་ཡང་མ་བསླབ་མཁན་འདི་གས་འདི་ལ་ཡང་ང་ཚོ་འདི་གོ་སྐབས་འཛིན་གྲྭ་ཟིན་ནས་འདི་འདྲས་ཀྱི་དམིགས་བསལ་ཟུར་ཟུར་རེ་བྱས་འདི་ཚོ་ཡང་སྤུ་གུ་ཚོ་རུབ་ཐུབ་ཡ་དང་འདི་ཚོ་ཅིག་ཞི་བོ་ཅིག་སྐད་དང་རིག་ག་གལ་ཞིང་ཡང་མེད་པ་ཡིན་ནས་བོད་པའི་སྤྱི་ཚོགས་ནང་ཚུར་ཁ་འཁོར་ཐུབ་ཡ་དང་འདི་འདྲས་རེ་བྱས་རྗེས་ཨ་ནི་རྩ་བའི་བྱས་ན་གོང་དུ་ཞུས་པ་ནང་བཞིན་གྱི་དགེ་རྒན་ཚང་མས་ཀྱི་ཨ་ནི།

རྫས་སུ་རྣམ་པ་རེད་བཀའ་སློབ་གནང་བ་ཆ་ཚང་གི་བོད་ཀྱི་སྐད་དང་ཡི་གེ་དེ་གལ་ཆེན་པོ་ཡིན་མདོག་དང་དེ་བདག་པོ་རྒྱག་དགོས་ཡས་དེ་ལས་རེ་ཕ་མ་ཚོས་ཡང་དེ་ལ་ཡག་ཅིག་ཁུར་རེ་བཞེས་རྗེས་ཨ་ནི་སྤུ་གུ་བཅུག་མཁན་དེ་ཧ་ཅང་གི་མང་པོ་ཡོང་སྟེ་དེ་འདྲས་རེ་བྱས་བསྡད་ཀྱི་འདུག་ཞུས། ད་ཁྱེད་རང་གིས་བློ་གསལ་སྐྱེད་ཚལ་སློབ་གྲྭའི་དགེ་རྒན་གནང་བྱས་ལོ་བཅུ་གཅིག་ལྷག་ཙམ་འགྲོ་བ་རེད། ད་ད་ལྟའི་ཆར་སློབ་ཕྲུག་ཚོས་དམིགས་བསལ་གྱི་དོ་སྣང་ག་རེ་གནང་དགོས་རེད་ཅེས་དགོངས་ཀྱི་འདུག།
ལགས་རེད་ད་ལྟ་ཁྱེད་རང་གསུངས་པ་ནང་བཞིན་ད་དམིགས་བསལ་གྱི

བོད་སྐད་རྒྱ་ཡག་རེད་ཨ་ནུ་བོད་པའི་གཤིས་ཀ་རེད་དེ་ཚོ་ཆ་ཚང་ཅིག་བཟོས་ཐུབ་པ་ཡིན་ན་ཨ་ནུ་སོ་སོ་གི་མཐོང་སྣང་ལ་ཡང་མ་འོངས་པ་ལ་དེ་འདྲའི་སྤུ་གུ་འདི་གས་དེ་ཕ་མ་ཆགས་པའི་སྐབས་ལ་ཡང་ང་ཚོ་མི་རབས་ད་ལྟའི་སྐབས་ཀྱི་བོད་ཀྱི་ཆོས་དང་རིག་གཞུང་ལ་ཡང་དོ་སྣང་ཡོད་མཁན་དང་མང་ཆེ་དེ་སྐབས་དེ་དུས་ཨ་ནུ་མེད་པ་ཡིན་དུས་དེ་མེད་པའི་སྐབས་ལ་ཡང་སྤུ་གུ་འདི་གས་དེ་གས་ཅིག་འགན་འཁྱེར་ཐུབ་མཁན་ཅིག་བཟོས་དགོས་དེ་ཧ་ཅང་གི་གལ་ཆེན་པོ་ཅིག་ད་ལྟའི་ཀྱི་ལོ། སྔར་སྒྲུབ་ཀྱི་ཡོད་མཁན་དང་ད་ལྟ་ཡོང་རྒྱུའི་སྤུ་གུ་དེ་གས་ད་དུང་སྔར་ལས་ལྷག་ཅིག་བསླབ་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་དྲན་གྱི་འདུག། ལགས་སོ་རྒན་རྒྱལ་མཚན་ལགས་ད་དུས་ཚོད་ཀྱི་རྐྱེན་པས་ཐེངས་འདིའི་ལེ་ཚན་འདི་ད་ག་མཚམས་བཞག་ཡིན། ཁྱེད་རང་གིས་དུས་ཚོད་བཏོན་གནང་རྗེས་ང་ཚོའི་རླུང་འཕྲིན་ཁང་ལ་བཀའ་མོལ་གནང་གར་ཕེབས་པར་ཐུགས་རྗེ་ཆེ། ལགས་སོ་ཐུགས་རྗེ་གནང་ལ། བྱང་ཨ་རིའི་ནང་གཟའ་མཇུག་སློབ་གྲྭ་ཉི་ཤུ་ལྷག་ཡོད་པའི་ཁྲོད་ནས་བློ་གསལ་སྐྱེད་ཚལ་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭ་ནི་གཞི་རྒྱ་ཆེ་ཤོས་དེ་ཆགས་བསྡད་འདུག་ཨ་རྣམ་ལྷན་རྒྱས་ཀྱིས་ཐེངས་འདིའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་སྒྲོལ་མ་ལྷ་མོ་ཡིན། ཐེངས་འདིའི་བདུན་རེའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་འདས་པའི་ལོ་དེའི་ནང་བོད་ནང་གི་ཆབ་སྲིད་བཙོན་པ་ཚོའི་གནས་བབ་དང། ཆབ་སྲིད་བཙོན་པ་འདས་གྲོངས་སུ་གྱུར་བ། དེ་བཞིན་རྒྱ་ནག་གཞུང་གི་སྲིད་བྱུས་འཛིན་ཕྱོགས་བཅས་ལ་བསྐྱར་ཞིབ་ཞུ་སླད་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ད། བདུན་ཕྲག་འདིའི་གི་ཆེད་དཔྱད་གླེང་སྟེགས་ལེ་ཚན་ནང། ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདིའི། དེ་འདྲའི་མཇུག་སྒྲིལ་འགྲོ་གི་ཡོད་རེད་ནི་འདི་དང་བསྟུན་བྱས་ད་འདས་པའི་ལོ་གཅིག་ནང་ལོགས་ལ་རྒྱལ་སྤྱིའི་ནང་ལོགས་ལ་ད་བོད་པའི་གི་གནད་དོན་དང་འབྲེལ་བའི་གནས་ཚུལ་གལ་ཆེན་མང་པོ་ཞེ་པོ་ཅིག་བྱུང་ཡོད་རེད་དེ་ལྷག་པར་དུ་བོད་ནང་ལོགས་གི་གནས་ཚུལ་ཅིག་ད་འདིའི་ཐོག་ལ་བསྐྱར་ཞིབ་ཞུ་ཡས་གི་ཆེད་དུ་དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་གཞི་རྩའི་གི་ད་རྣམ་པ་ཚོས་མཁྱེན་གི་རེད་བོད་ནང་ལོགས་ནས་གནས་ཚུལ་རྒྱུས་ལེན་བྱེད་ཡས་རེད་གནས་ཚུལ་ཅིག་ཕྱི་ཕྱོགས་སུ་འབྱོར་ཡས་འདི་འདས་པའི་ལོ་བཅུ་ཕྲག་ཅིག་ནང་ལོགས་ལ་དེ་སྔ་བསྡུར་བ་ཡིན་ན་ཧ་ལས་པའི་གི་དཀོན་པོ་དང་ཁག་པོ་ཆགས་ཡོང་དུས་རང་བཞིན་གི་བོད་ནང་ལོགས་གི་གནས་ཚུལ་དེ་ད་རྒྱལ་སྤྱིའི་གི་སྡིངས་ཆ་སྟེང་ལ་སླེབས་མ་ཐུབ་པའི་གི་གནས་སྟངས་ཅིག་ཆགས་ཡོད་རེད་དེ་ཡིན་ནས་འདས་པའི་ལོ་གཅིག་ནང་ལོག་ལ་ཅིག་བོད་ནས་གི་གནས་ཚུལ་ཛ་དྲག་པོ་ཁ་ཅིག་ཅིག་ད་ཅིག་རྒྱ་ནག་གཞུང་གི་གཅིག་ཞིབ་བཤེར་དང་དེ་ག་ནང་བཞིན་གྱི་གཅིག་བཀག་སྡོམ་ལ་མ་ལྟོས་པར་ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གཙོས་པའི་གི་གཅིག་གསར་འགྱུར་བརྒྱུད་ལམ་ཁག་རེད་ད་ག་ནས་གཞིས་ཀྱི་གཅིག་ནང་ལོགས་ལ་གཅིག་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་གནང་མཁན་མང་པོ་གཅིག་གི་རྟོག་ཞིབ་དང་སྙན་ཐོ་ནང་ལོགས་ལ

ད་ཡིན་ནས་ང་ཚོ་དུ་བ་ལ་ཡ་ད་རྒྱ་ནག་གཞུང་གི་དྲག་བདེ་བའི་གི་སྲིད་ཇུས་ལག་བསྟར་བྱེད་སྟངས་རེད་འདི་གས་འདི་རེད་ཨ་ནི་ལྷག་པར་དུ་ད་བོད་ནང་ལོགས་ནས་གནས་ཚུལ་ཁ་ཤས་རག་བསྡད་པ་དེ་ཡང་ཨ་ནི་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་ཡ་ད་གལ་གནད་ཆེན་པོ་རྩི་བཞིན་པའི་མཉམ་འབྲེལ་རྒྱལ་ཚོགས་དང་ཨ་མི་རི་ཀའི་གྲོས་ཚོགས་དང་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་དང་དེ་ག་ནང་བཞིན་ད་ཡོ་རོབ་མཐུན་ཚོགས་དང་ཁོ་རང་ཚོས་གི་དེ་ལ་ཡ་ལྟ་ཕྱོགས་ག་འདྲས་བྱས་ཡོད་རེད་ཨ་ནི་འདི། བོད་ནང་ལོགས་ཀྱི་གནད་དོན་འདི་གའི་དེ་འགྱུར་བ་ག་འདྲས་ཅིག་འགྲོ་གི་ཡོད་རེད་ད་ལོའི་གནས་ཚུལ་ནང་ལོགས་ཆེ་ཤོས་ག་རེ་རེད་ཟེར་ཡག་འདི་ང་ཚོ་དང་པོ་དཔྱད་པ་ཞུ་དགོས་ཡག་ཅིག་རེད་ཤག་ད་ད་ང་ཚོ་རྡོ་སི་ཆེ་ནས་ཕྱིར་ལྟ་བྱས་ཡོང་དུས་ཙམ་པ་ད་རྒྱ་ནག་གཞུང་གི་སྲིད་ཇུས་འདི་ཞི་ཅིན་ཕིང་གིས་ཉིས་སྟོང་ཉི་ཤུ་རྩ་གཅིག་ལ་ཡང་བོད་ནང་སླེབས་ཡོད་རེད་ད་བོད་ནང་སླེབས་པ་ད་ག་རང་ཨ་ལས

རྒྱ་མི་དང་ངོ་ཤེས་ཡ་མེད་པ་ད་དབྱེ་བ་ཕྱེ་ཡ་མེད་པ་ཞིག་བཟོ་དགོས་ཀྱི་འདུག་ཟེར་ཡ་དེ་འདྲ་ཅིག་ད་ག་འདྲ་ལག་བསྟར་བྱེད་ཀྱི་ཡོད་རེད་ཨ་ཉིས་སྟོང་སུམ་ཅུའི་ནང་ལོགས་ལ་ཡ་ད་ཅིག་རྒྱ་ནག་སྤྱི་ཡོངས་ནང་ལོགས་ལ་བརྒྱ་ཆ་བརྒྱད་ཅུ་གྱ་ལྔ་རྒྱ་ནག་ཅན་དུ་འགྱུར་དགོས་ཟེར་གྱི་ཡོད་རེད་དེ་ནས་ཉིས་སྟོང་བཞི་བཅུ་ལྔ་བཅུའི་ནང་དུ་བ་ད་ག་འདྲ་བེད་བོད་དང་ཤིན་ཅང་རྒྱ་ནག་འདི་རེད་ཟེར་དབྱེ་བ་ཕྱེ་ཡ་མེད་པ་བཟོ་གི་ཡིན་ཟེར་ད་ག་འདྲ་དམིགས་ཚད་ཞིག་བཟུང་བསྡད་ཀྱི་ཡོད་རེད་འདི་ལག་བསྟར་བྱེད་ཀྱི་ཡོད་པ་ལག་བསྟར་གྱི་རིམ་པ་འདི་ནང་ལོགས་ལ་ད་འདི་ག་པར་སླེབས་འདུག་ཟེར་འདི་ང་ཚོ་དཔྱད་པ་བྱེད་དགོས་ཡ་གཅིག་རེད་ཤག་ད་ད་ལོ་ཆ་མཚོན་པ་ཡིན་ན་བོད་ནང་ལོགས་ལ།

ད་དེ་ནས་འདས་པའི་ལོ་འདིའི་ནང་ལོགས་ལ་ད་ཆོས་ཕྱོགས་ཀྱི་ཐོག་ནས་ནམ་རྒྱུན་དམ་དྲག་ཡོད་པ་དང་སྨྲ་བརྗོད་རང་དབང་གི་ཐོག་ནས་དམ་དྲག་ཡོད་པ་དེ་མངོན་གསལ་དོད་པོ་ཞེ་པོ་ཅིག་རེད་དེ་ཡིན་ནའི། ད་ལྟ་གཙོ་བོ་དོ་སྣང་བྱེད་དགོས་ཡག་དེ་ད་གང་ལྟར་མི་རིགས་རྩ་མེད་བཟོ་འགྲོ་གི་འདུག་ཟེར་ཡག་འདི་ད་དོ་སྣང་བྱེད་དགོས་ཡག་གི་གནད་དོན་གཙོ་བོ་ཅིག་ཆགས་ཡོད་རེད་ཨ་ནི་རྒྱལ་ཚོགས་ཀྱི་ད་ལྟ་རྟོག་ཞིབ་སྐུ་ཚབ་དང། ཨ་ནི་ཨ་མི་རི་ཀའི་ངོས་ནས་ད་ལྟ་བོད་ནང་ལོགས་ལ་ཡང་ད་འགྲོ་བཅུག་དགོས་འདུག་གཏང་དགོས་འདུག་ཟེར་ཡག་འདི་ཞེ་པོ་ཅིག་ད་འབོད་ཚིག་སོགས་རེ་ད་གནད་འགག་ཆེན་པོ་ཅིག་ད་བོད་འདི་ད་ལྟ་ད་གིན་གོང་དུ་བསྟན་འཛིན་ལགས་ཀྱིས་ངོ་སྤྲོད་ནང་གསུངས་སོང་བ་རང་དབང་ཁང་པའི་གིས་བོད་འདི་འཛམ་བུ་གླིང་ནང་ལོགས་ནས་ཆེས་དམ་དྲག་ཆེ་ཤོས་སྡུག་ཤོས་འདི་རེད་ཞེས་གསུངས་པ་རེད་བ་ད་དེ་ཡིན་དུས་ཙམ་པ་འདི་འདྲའི་གནས་བབ་ཅིག་ལ་ཡ་དང་པོ་དེ་ལས་དོན་འདི་ད་གནད་དོན་ཞེ་པོ་མང་ཆེ་བ་ཅིག་རེད་ཁྱེད་རྒྱལ་ཚོགས་ཀྱི་རྟོག་ཞིབ་པ་ཚོས་གི་བསམ་ཚུལ་རེ་མདུན་གར་བཏོན་དགོས་ལ་བོད་འདི་སྒོ་ཕྱེ་དགོས་རེད་དེ་ནང་ལ་ཡ་འགྲོ་བཅུག་དགོས་རེད་རང་དབང་གི་ཐོག་ནས་ལྟ་བཅུག་དགོས་རེད་ཟེར་ཡ་འདི་རེད་བ་ད་འདི་འདྲའི་ཅིག་གི་གནས་བབ་འོག་ནས་དཔེར་ན་འདས་པའི་ལོ་གཅིག་ནང་ལོགས་ལ་ཡང་རྒྱ་ནག་གཞུང་གིས་ད་དེ་འདྲ་ཁྲིད་པ་ཡིན་ན་ཡང་མི་རེ་ཟུང་རེ་ཟུང་ཁྲིད་པ་ཡིན་ན་ཡང་ཁོ་རང་ཚོའི་གི་འདོད་པ་ཡོད་པའི་མི་དེ་འདྲ་ཁྲིད་ཡོད་རེད་ལྷག་པར་དུ་ཨ་ནི་དབྱིན་ཇིའི་ནང་ལོགས་ལ་སྐད་ཡིག་ནང་མ་ཡིན་པ་ཧྥ་རན་སི་དང་ཨི་ཏི་ལི་དང་ཨ་ནི་སི་པེ་ནི་ཤི་གི་སྐད་ཡིག་དེ་འདྲའི་ནང་ལོགས་ལ་ཡང་ད་གསར་འགོད་པ་དེ་འདྲ་ཁྲིད་བྱས་གནས་ཚུལ་བཀོད་ཡ་འདྲ་བྱུང་ཡོད་རེད་ཡིན་ན་ཡང་ད་སི་པེ་ནི་ཤི་གི་ཨི་ཨེཕ་ཨི་ཟེར་གི་ཚགས་པར་ཅིག་གི་གསར་འགོད་པ་ཅིག་བོད་ནང་ཕྱིན་འདུག་ཨང་ལྷ་ས་དང་ལྷོ་ཁ་དེ་པར་ཕྱིན་འདུག་ཨང། བོད་པའི་ཕྲུ་གུ་འདི་གའི་ཚང་མ་ལོ་རྒྱུས་ཀླད་པ་ཚང་མ་བསམ་བློ་ཚང་མ་རྒྱ་མིའི་གི་ངོ་བོ་ལ་ཕར་འགྱུར་ཚར་ཤག་ཅེས་བྱས་ཁོ་རང་དེ་གསལ་པོ་ཞེ་པོ་ཅིག་ཐ་ཚིག་སྒྲོག་བྱས་གནས་ཚུལ་འདྲ་སྤེལ་བ་བྱུང་ཡོད་རེད་ཅེས་འདི་ཞུ་གི་ཡིན་དང་པོ་དེ། ལགས་ཨོ་ད་ད་ལྟ་བཀྲ་ཤིས་ལགས་ཀྱིས་བོད་ནང་ལོགས་ཀྱི་གནས་ཚུལ་ད་ཅིག་གལ་ཆེ་མང་པོ་ཅིག་བྱུང་བའི་ནང་ལོགས་ནས་ད་ལྟ་བཅའ་སྡོད་སློབ་གྲྭའི་གི་གནས་བབ་རེད་ད་ག་ནང་བཞིན་ཆོས་ཕྱོགས་ཀྱི་རང་དབང་དང་འབྲེལ་བའི་གི་གནས་ཚུལ་ཁག་ཅིག་ངོ་སྤྲོད་ཞུས་པ་རེད་གཞི་རྩའི་གི་རྒྱ་ནག་གཞུང་གིས་བོད་ནང་ལོགས་ལ་ཅིག་ཕྱོགས་ཡོངས་ནས་བོད་མི་ཚོས་བོད་མི་བོད་མི་རིགས་འདི་རྩ་མེད་བཟོ་ཐབས་ཀྱི་ཆེད་དུ། ལས་འགུལ་རེད་ལས་གཞི་རེད་མང་པོ་ཅིག་སྤེལ་གྱི་ཡོད་རེད་ཆོས་ཕྱོགས་ཀྱི་རེད་ད་ག་ནང་བཞིན་ཆབ་སྲིད་ཀྱི་རང་དབང་མེད་པ་རེད། ད་ཁོར་ཡུག་རེད་ད་ག་ནང་བཞིན་ཁོར་ཡུག་རྩ་གཏོར་བཏང་བ་མ་ཟད། ད་ཅིག་བོད་ནང་ལོགས་ཀྱི་རང་བྱུང། གཏེར་ཁ་སྔོག་འདོན་དང་འབྲེལ་བྱས་ཅིག་བོད་མི་གནས་སྤོས་བྱས་ད་གང་ལྟར་བོད་མི་རིགས་འདི་ཅིག་རྩ་མེད་བཟོ་ཡག་གི་ཐབས་བྱུས་རིམ་པ་མང་པོ་ཅིག་སྤེལ་ཡོད་པ་འདི་ད་འདས་པའི་ལོ་བཅུ་ཕྲག་ཁ་ཤས་ནང་ལོགས་ལ་ཅིག་ད་སྙན་ཐོ་མང་པོ་ཞེ་པོ་ཅིག་ཐོན་པ་ནང་བཞིན་ད་ལོ་ཡང་སྙན་ཐོ་ད་ད་ལྟ་རང་དབང་ཁང་པ་གཙོས་པའི་གི་ཅིག་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བ་ཡོད་པའི་གི་ཚོགས་སྡེ་སྒྲིག་འཛུགས་ཁག་རེད་ད་ག་ནང་བཞིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས་སྙན་ཐོ་ནང་ལོགས་ལ་ཡང་བོད་ནང་ལོགས་ལ་ཅིག། འགྲོ་བ་མིའི་ཐོབ་ཐང་དང་གཅིག་མི་རིགས་སྡེབ་གསོད་ཀྱི་གནད་དོན་དང་འབྲེལ་བའི་དཀའ་ངལ་ཆེན་པོ་ཅིག་ཡོད་པ་ཅིག་མངོན་གསལ་བྱུང་ཡོད་རེད། འདིའི་སྔོན་དུ་འདི་གཅིག་ཞུས་ན་བསམས་སོང་གཞི་རྩའི་རྒྱ་ནག་གཞུང་གིས་ད་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད་གཅིག་བོད་མི་རིགས་རྩ་མེད་བཟོ་ཐབས་ཀྱི་ཐབས་བྱུས་ལས་གཞི་འདི་གཅིག་བསྐྱངས་དང་བསྐྱངས་བཞིན་པའི་གནས་སྟངས་ཅིག་ཆགས་ཡོད་རེད་དེ་ཡིན་ནའི་རྒྱ་ནག་གཞུང་གིས་བོད་མི་རིགས་རྩ་མེད་བཟོ་བ་ཙམ་མ་ཟད། གཞི་རྩའི་གི་བོད་མི་ཚོ་གི་ད་ཅིག་ཚེ་སྲོག་ལ་ཡང་རིན་ཐང་མེད་པའི་གི་གནས་སྟངས་ཅིག་ད་ད་ལྟ་འདས་པའི་ལོ་གསུམ་ནང་ལོགས་ལ་ཅིག་རྒྱ་ནག་ནས་བྱུང་བའི་ཏོག་དབྱིབས་རིམས་ནད་སྐབས་དུ་མངོན་གསལ་དོད་པོ་ཆགས་པ་རེད་འདི་ལོ་ཆ་མཚོན་པ་ཡིན་ན་ད་གཞི་རྩའི་གི་ཏོག་དབྱིབས་རིམས་ནད་འདི་ད་རྒྱལ་སྤྱི་ཁྱོན་ཡོངས་ནང་ལོགས་ལ་ཅིག་སྔོན་འགོག་སྨན་ཁབ་སླེབས་བྱས་གང་ལྟར་ད་མི་ཚེ་སྲོག་འགྲོ་ཡས་འདི་ཉུང་རུ་ཕྱིན་ཡོད་རེད་དེ་ཡིན་ནའི་འདི་ལོ་སྤྱི་ཟླ་གཉིས་པའི་ནང་ལོགས་ལ་ཅིག་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་ཅིག་ད་ལྟ་ཉི་ཧོང་དང་བྷ་ར་ཟིལ་ནང་ལོགས་ལ་ཆགས་པའི་གི་ད་ཅིག་ཁུངས་ལྡན་གྱི་སྙན་ཐོ་ཅིག་བོད་ནང་ལོགས་ཀྱི་གནས་ཚུལ་ཁག་ཅིག་ར་སྤྲོད་བྱུང་བའི་ནང་ལོགས་ལ། རྒྱ་ནག་གཞུང་གི་ངོས་ནས་ཅིག་བོད་མི་ཚོ་ལ་ཅིག་ད་སྔོན་འགོག་སྨན་ཁབ་དེ་ཅིག་ཏག་ཏག་ཁོ་ཚོར་སླེབས་མ་ཐུབ་པའི

རྒྱ་མི་རིགས་ག་ཚོད་གྲོངས་ཡིན་མིན་དང་དེ་འབྲེལ་གྱི་ད་གྲངས་ཀ་དང་དེ་ཚོ་ཅིག་ཕྱི་གསལ་ནང་གསལ་མེད་དུས་རང་བཞིན་གྱི་ད་རེས་གྲངས་ཀ་འདི་ཧ་གོ་བ་ཙམ་མ་གཏོགས་དངོས་ཡོད་ཀྱི་ད་བོད་མི་ག་ཚོད་དེ་གྲོངས་ཕྱིན་ཡིན་པ་འདི་ཡང་ད་ལྟ་ཅིག་ད་ཤེས་རྟོགས་ཐུབ་མ་ཐུབ་ཡའི་གི་གནས་སྟངས་ཆགས་དེ་ཡོད་རེད་ལྷག་པར་དུ་སྔོན་འགོག་སྨན་ཁབ་དང་འབྲེལ་བྱས་སྔོན་འགོག་གི་སྨན་ཁབ་རིམ་པ་གསུམ་པ་འདི་བོད་ནང་ལོགས་ཀྱི་བོད་མི་ལོ་ན་རྒན་པ་མང་པོ་ཅིག་ལ་རྒྱ་ནག་གཞུང་གིས་རྐང་བཙུགས་ནས་མ་སྤྲད་ཡས་ཀྱི་གནས་སྟངས་བཟོས་ཡོད་པའི་གི་གནས་ཚུལ་དང་གནས་ཚུལ་འདི་ཡང་ད་འདི་ལོ་ཐོས་ཡོང་དུས་གནས་དོན་འདི་གིས་ད་རྒྱ་ནག་གཞུང་གིས་བོད་མི་ད་ཅིག་བོད་མི་རིགས་རྩ་མེད་བཏང་ཡས་ད་ཡིན་ད་ཡིན་འདི་མཉམ་དུ་གཞི་རྩའི་གི་བོད་མི་གི་ཅིག་མི་ད་ཅིག་བོད་མི་རིགས་ལ་ད་ཅིག་རིན་ཐང་ཁོ་རང་མ་སྤྲད་ཡས་ཀྱི་གནས་སྟངས་ཅིག་ད་རེས་དེ་ནས་མངོན་གསལ་དོད་པོ་བྱུང་བཞག་ཨ་ནི་ལྷག་པར་དུ་ད་འདས་ལོ་ནང་ལོགས་ལ་ཅིག་ད་ང་ཚོ་རླུང་འཕྲིན་ཁང་ནས་གནས་ཚུལ་ཤེས་རྟོགས་བྱུང་བ་ཁག་ཅིག་གཅིག་པོ་ལ་གཞི་བཞག་པ་ཡིན་ནའི་ད་ཅིག་བོད་མི་ཆབ་སྲིད་ཅིག་ཆབ་སྲིད་དང་འབྲེལ་བ་ཡོད་པའི་གི་འཛིན་བཟུང་བྱེད་སྒོ་མང་པོ་བྱུང་ཡོད་རེད་ལྷག་པར་དུ་འཛིན་བཟུང་བྱས་པའི་ནང་ལོགས་ལ་ད་བྱེད་སྟངས་དེ་གི་སྐྱོན་བརྗོད་དེ་རེད་ད་ག་ནང་བཞིན་ཅིག་བྱེད་དགོས་ཡས་ཀྱི་རྒྱུ་མཚན་གཙོ་བོ་དེ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་བ་རེད་ད་ག་ནང་བཞིན་གྱི་སྐུ་པར་ཕྱི་ཕྱོགས་སུ་བསྐུར་བ་དང་གནས་ཚུལ་ཕྱི་ཕྱོགས་སུ་བཏང་བ་རེད་ད་ག་ནང་བཞིན་ཕྱི་ཕྱོགས་ཀྱི་ད་བོད་མི་དང་འབྲེལ་བ་བྱས་པའི་གི་ཉེས་མིང་འོག་ལ་འཛིན་བཟུང་བྱས་པ་མང་པོ་ཅིག་ཆགས་ཡོད་དུས་རང་བཞིན་གྱི་རྒྱ་ནག་གཞུང་གི་ད་དམིགས་ཡུལ་ཆེན་པོ་ཅིག་དེ། བོད་ནང་ལོགས་ལ་བཞུགས་པའི་གི་བོད་མི་ཚོ་དང་ད་ཕྱི་རྒྱལ་ལ་ག་པར་ད་བཞུགས་པ་ཡིན་ན་ཅིག་བཙན་བྱོལ་ནང་ལོགས་ལ་ཡོད་པའི་གི་བོད་མི་ཚོ་བར་གི་འབྲེལ་བ་དེ་བཅད་ཐབས་བྱེད་ཡས་ཀྱི་དམིགས་ཡུལ་ཆེན་པོ་ཅིག་ཡིན་པ་ཅིག་ད་ད་ལྟ་འདས་པའི་ལོ་གཅིག་ནང་ལོགས་ལ་རྒྱ་ནག་གཞུང་གིས་བོད་མི་མང་པོ་འཛིན་བཟུང་བྱེད་དགོས་ཡས་ཀྱི་རྒྱུ་མཚན་དེ་ཚོ་ལ་གཟིགས་པ་ཡིན་ན་ཅིག་མངོན་གསལ་དོད་པོ་ཆགས་ཡོང་གི་འདུག་ཨ།
ད་རེས་ད་ལྟ་དེ་བདེན་ཚིག་ལགས་ཀྱིས་བོད་པ་དེ་ག་དེ་འཇུ་བཟུང་བྱས་འགྲོ་ཡག་གི་རྒྱུ་རྐྱེན་དེ་ཐུག་ས་དེ་ད་ག་ད་བོད་ནང་ལོག་ལ་ཡ་རྒྱ་ནག་གཞུང་གི་ལྟ་བ་དང་མ་མཐུན་པ་ཞིག་ཡོང་དུས་ཨ་འདི་འདྲ་ཆགས་གི་ཡོག་རེད་ཅེས་གསུངས་པ་རེད་ད་དངོས་ཡོད་འདི་ནང་ལོག་ལ་ཡ་ད་ད་ཉམས་ཞིབ་ཚན་པ་དེ་ཚོས་གི་དོ་སྣང་བྱས་ཡོང་དུས་ཙམ་པ་ལ་ཡ་དེ་དེ་ལ་ཡ་རྒྱབ་བརྟེན་གི་དཔང་རྟགས་དེ་འདྲ་སྒྲུབ་ཡས་ག་རེ་བྱུང་ཡོག་རེད་ཞུས་ན། ད་ལྟ་རན་ཡུ་རོབ་ཀྱི་ཉམས་ཞིབ་ལྟེ་གནས་ཁང་གིས་ཉམས་ཞིབ་བྱས་པའི་གྲུབ་དོན་ནང་ལོགས་ག་རེ་ཐོན་ཡོད་ཟེར་གསུངས་པ། བོད་ཁོ་རང་ཚོས་ད་ལྟ་དེ་སྲུང་སྐར་སེ་ཏེ་ལེ་ཟེར་བ་དེ་མ་དཔར་རྒྱབ་བྱས་བོད་ཀྱི་བཙོན་ཁང་ཡོད་སའི་གི་ས་ཁུལ་དེ་གའི་དེ་ལ་ཡར་གློག་འོད་དེ་གའི་དེ་གློག་གི་འོད་བྱོར་བ་དེ་སྔ་མོ་ནི་ལོ་ཁ་ཤས་གོང་དང་ད་ལྟ་བསྡུར་བ་ཡིན་ན་ད་གློག་འོད་དེ་ལ་བལྟས་བྱས་ད་ཁང་མིག་དེ་རྒྱ་སྐྱེད་གང་འདྲ་འགྲོ་གི་འདུག་ཟེར་ཉམས་ཞིབ་བྱས་ཡོང་དུས་ཙམ་པ། དུས་ཐུང་གི་བཀག་ཉར་བྱེད་ས་དང་བཙོན་ཁང་ཆེ་ཁག་དེ་འདྲ་མང་པོ་ཞིག་ལ་ཡར་ཁོང་ཚོས་དེ་ཞིབ་འཇུག་བྱས་འདུག་བ་དེ་རྒྱ་སྐྱེད་འགྲོ་གི་འདུག་ཟེར་ཅིག་ར་འཕྲོད་པ་རེད། ད་ད་ལྟ་འདི་ནང་ལོགས་ལ་བཙོན་པ་སུ་འཇུས་འགྲོ་གི་ཡོད་མེད་དང་མི་ག་ཚད་འཇུས་འགྲོ་གི་ཡོད་མེད་དེ་ཚོ་ཤེས་ཡ་ཁག་པོ་ཞེ་པོ་ཅིག་ཡོད་རེད་ཉེ་ལམ་རང་བོད་ནང་ལོགས་ལ་ད་ལྟ་དཀོན་མཆོག་བློ་གྲོས་ལགས་དགོངས་པ་རྫོགས་པའི་གནས་ཚུལ་ཞིག་བྱུང་བ་རེད་ད་འདི་ཁོ་རང་ཡིན་ན་དཔེར་ན་ས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་གོ་དྲུག་འདྲ་བོ་ལ་ཡ་གློད་གྲོལ་ཐོབ་པ་ཅིག་རེད་འདུག་སྟེ་ཡིན་ནའང་ཁོ་རང་དང་པོ་འདྲ་བོ་ལོ་བཅུ་གསུམ་ཉེས་ཆད་ཕོག་དེ་ནས་བཙོན་ཁང་ནང་ལོགས་ལ་ད་ཅིག་མནར་གཅོད་བཏང་སྟངས་དེ་གའི་དེ་ཚད་ལས་བརྒལ་བ་ཡོད་ཙང་མི་ལོ་བཅུ་གསུམ་གྱི་ཉེས་པ་དེ་འཁྱེར་མ་ཐུབ་པར་ལོ་གསུམ་ནང་ལོགས་ལ་མར་གློད་གྲོལ་བཏང་འདུག་ག་སྨན་ཁང་ནས་ད་སྨན་ཁང་གིས་དེ་འདྲ་བྱེད་དགོས་འདུག་ད་ནད་པ་ལ་ནད་དགོངས་བཟོ་འདྲ་བྱས་བྱས་གང་འདྲ་གློད་གྲོལ་བཏང་ཡོད་ར་དེ་སུ་ར་འདི་ད་ད་བཙོན་ཁང་དེ་གའི་དེ་ནང་ཅིག་ཚུད་པ་ཡིན་ན་ཨ་ནི་བོད་མི་རིགས་ཀྱི་ད་ངོ་བོ་དེ་གའི་དེ་ད་གང་འདྲ་ཅིག་བཤད་ས་ད་ཕར་བཞག་ལས་ད་མ་འོངས་པ་མར་ཐོན་པ་ཡིན་ན་ཡང་གང་ཆེ་ཆབ་སྲིད་ཀྱི་བདག་དབང་འཕྲོག་འགྲོ་ཡ་ད་དེ་འདྲ་མང་པོ་ཞིག་ཡོང་གི་ཡོད་པ་རེད་ཡིན་ན་ཡང་ད། དཀའ་ལས་ཁག་ཤོས་དེ་བཙོན་པ་ག་ཚད་ཡོད་ཟེར་ཡ་དེ་དྲི་བ་རེད་ད་ང་ཚོ་ང་ཚོའི་འདྲ་བོ་ད་ལྟ་ཤེས་རྟོགས་བྱུང་བསྡད་པ་དེ་རིམ་པས་ཁ་ཤས་ཁ་ཤས་ཅིག་འདྲ་བོ་འཇུ་བཟུང་བྱས་འགྲོ་བ་དང་བཙོན་འཇུག་བྱས་འགྲོ་བ་ཉེས་ཆད་ཕོག་པ་དེ་འདྲ་ར་འཕྲོད་ཀྱི་ཡོད་དེ་གའི་དེ་ད་རྒྱ་ནག་གཞུང་ཁོ་རང་ཚོས་ངོས་ལེན་བྱས་པ་དང་ཁོ་རང་ཚོས་ཅིག་འདྲ་བོ་རྒྱལ་ཁབ་མགོ་རྟིང་སློག་མཁན་རེད་ཟེར་བྱས་དེ་འདྲས་བཤད་པ་མ་གཏོགས་ཅིག་གཞན་ལམ་སང་བཤད་ཡ་ཁག་པོ་ཞེ་པོ་ཅིག་ཡོད་དེའི་སྒང་ལ་ད་ད་ལྟ་རྒྱ་ནག་གཞུང་གིས་ད་ལྟ་ཁྲིམས་ལུགས་ཀྱི་ཐོག་ནས་ད་ལག་བསྟར་བྱེད་ཡ་གི་སྲིད་ཇུས་དེ་གའི་དེ་དཔེ་མ་སྲིད་པའི་ཞེད་སྣང་བྱེད་དགོས་ཡ་གཅིག་གི་གནས་ཚུལ་ཅིག་ལ་ཡ་གནད་དོན་དབྱེ་ཞིབ་པོ་མང་བྱས་ཅིག་ལྟ་དེ་གི་འདུག་དེའི་ནང་ལ་དཔེར་ན། ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་པ་གཅིག་ནས་ད་ལག་བསྟར་བྱེད་ཡ་གི་རྒྱལ་གཅེས་སློབ་གསོའི་གི་ཁྲིམས་ཡིག་ཟེར་ཡ་ཞིག་ད་ག་ད་རྒྱལ་ཁབ་རྒྱ་ནག་ལ་ཡ་ཞེ་པོ་ཅིག་དགའ་པོ་བྱེད་དགོས་རེད་ཟེར་ཡ་གི་ད་དེ་འདྲ་གི་ཁྲིམས་ཅིག་ཕར་བཟོས་ཡོང་གི་ཡོད་རེད་ད་དེ་མ་འོངས་པ་དེ་ལ་འགལ་བའི་གི་གནས་ཚུལ་ཕྲན་བུ་བྱུང་པ་ཡིན་ན་ད་རྩ་ཁྲིམས་དང་ཁྲིམས་གཞི་ཁྲིམས་ལུགས་ལ་ཡ་འགལ་ཤག་ཟེར་བྱས་ད་བཙོན་ཁང་ནང་བཅུག་བདེ་པོ་ཞེ་པོ་ཅིག་ཆགས་འགྲོ་གི་ཡོད་རེད་ཨ་ནི་དེ་ནས་ད་ད། དཔེར་ན་ད་ལྟ་མདོ་སྨད་ཀྱི་ས་ཁུལ་ཁག་ཅིག་ནང་ལོགས་ལ་ཡ་སྲོལ་ཡིག་འདི་འདྲ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་སྔོན་ལ་ཡ་སྐད་ཡིག་དང་འབྲེལ་བའི་ཡ་སྲོལ་ཡིག་འདི་འདྲ་ཡོད་པ་དེ་གའི་དེ་འགྱུར་བ་བཏང་འདུག་ཨང་ད་དེ་གའི་དེ་ཕར་མེད་པ་བཟོས་བྱས་ད་ག་རེ་བྱུང་བ་རེད་ཟེར་དུས་ཙམ་པ། མ་འོངས་པར་བོད་པའི་མི་རིགས་འདི་གའི་དེ་གའི་སྐད་དང་རིག་གཞུང་གི་ཐུན་མོང་མ་ཡིན་པ་ཞིག་ཡོད་བསྡད་པ་འདི་ད་ལག་ལེན་བསྟར་ས་མེད་བསྡད་པ་ཅིག་ཉི་མ་གཅིག་ད་བོད་པའི་གི་སྐད་ཟེར་ན་ད་བརླག་འགྲོ་ཡག་གི་ཉེན་ཁ་དང་ད་དེ་གཅིག་བདག་པོ་མེད་པ་བཟོ་འདྲ་ཅིག་དེ་འདྲའི་ཆགས་ཡག་གི་ཉེན་ཁ་ཆེ་ཁྲིམས་ལུགས་ཀྱི་ཐོག་ནས་བྱེད་ཀྱི་ཡོད་པ་དེ་དཔེ་མ་སྲིད་པའི་ད་ཉེན་ཁ་ཆེན་པོ་གཅིག་ལ་ཡ་ཚིག་འདི་གི་ཡོད་ད་མི་མི་ཁག་གཅིག་འཇུས་པ་ལས་དེ་ཁྲིམས་ལུགས་ཀྱི་ཐོག་ནས་མ་འོངས་པ་མི་རིགས་རྩ་མེད་བཟོ་ཡག་གི་སྲིད་ཇུས་ལག་བསྟར་བྱེད་ཀྱི་ཡོད་པ་དེ་ཉེན་ཁ་ཞེ་པོ་ཅིག་ཚིག་དེ་ཡ་དུ་ཆགས་འགྲོ་གི་འདུག་ད་འདིའི་ནང་ལོགས་ལ་ད་ལྟ་ཡང་དོ་སྣང་བྱེད་དགོས་ཡ་གཅིག་དེ་ད་ལོ་ག་རེ་བྱུང་རེད་ཟེར་ན་བོད་ནང་ལོགས་མདོ་སྨད་ཁུལ་དུ་བ་ལ་ཡ་དུས་འཁོར་དབང་ཆེན་གནང་བའི་གི་ཐེངས་མ་གཉིས་ཙམ་བྱུང་བ་རེད་ད་ད་ཨ་ཏི་རིན་པོ་ཆེ་དང་ད་ག་ནང་བཞིན་རེབ་གོང་ཁུལ་དུ་བ་ལ་ཡ་དེ་འདྲས་གཅིག་བྱུང་འདུག་ད་ད་ལྟ།

ཆབ་སྲིད་ཀྱི་ཐོག་ནས་ག་རེ་ལབ་ཀྱི་ཡོད་ན་མེད་ན། གཙོ་བོ་དེ་ཆོས་བྱེད་མི་སྣ་ཚོ་དང་ཨ་ནི་མི་རིགས་ཀྱི་སྐད་ཡིག་སྲུང་སྐྱོབ་དང་ད་མི་རིགས་གཅིག་གི་སྲོག་རྩ་དེ་གས་དེ་ལ་ཡ་ཁོང་ཚོ་ད་ད་རེ་འདིར་གྱི་ཡོད་པ་དེ་ད་ད་ལོ་ལོ་འདིའི་ནང་གི་ད་ག་འདྲ་གལ་ཆེ་ཤོས་ཟེར་ཡ་ཅིག་ཆགས་འགྲོ་གི་འདུག་ད་ད་ལྟ་དེའི་ནང་ལ་དཔེར་ན་ལོ་གསར་སྐབས་རེད་དགའ་ལྡན་ལྔ་མཆོད་རེད་ལྷ་བབས་དུས་ཆེན་རེད་འདི་ཚོ་སྐབས་ལ་ད་ནམ་རྒྱུན་ད་འཆར་ཅན་འདྲ་པོ་ཅིག་རེད་ད་ལོ་ད་ལོ་ཡིན་ན་ཡང་དེ་ག་ནང་བཞིན་བཀག་སྡོམ་བྱས་འདུག་ཨང་ད་དེ་བརྙན་པར་དེ་འདྲ་ཕྲན་བུ་ཕྲན་བུ་ཡོད་དེ་མ་གཏོགས་དམ་དྲག་འདི་ཡོད་ཙང་ཨ་ནི་ཕྲན་བུ་ཕྲན་བུ་ཞིག་ཏུ་བ་གནས་ཚུལ་འདྲ་ཕྱི་ལོགས་ལ་ཡོང་གི་ཡོད་རེད་གང་ལྟར་ཡིན་ནའི་ད་ལྟ་དམངས་ཕན་རྒྱང་སྐྱོད་ཟེར་མཁན་ད་ལྟ་ས་ཚིགས་ས་ཚིགས་ལ་ཡང་ཨ་ནི་སྐོར་སྲུང་བ་དེ་འདྲ་བཀྲམ་བྱས་ད་སྒྲིག་ཆས་གོན་པ་དང་སྒྲིག་ཆས་མ་གོན་པའི་མི་མང་པོ་ཞེ་པོ་ཅིག་བཀྲམ་བྱས་དེ་འདྲ་བྱུང་ཡོད་རེད་ད་འདི་གཅིག་རེད་ད་འདི་ནས་གཉིས་པ་དེ་ལ་ད་འབྲོག་སྡེ་དང་ས་ཁུལ་ཁག་གཅིག་ད་ལྟ་རྒྱ་ནག་གཞུང་གི་ས་ས་དགོས་ད་བོད་ས་ཆེན་པོ་ཞེ་པོ་ཅིག་རེད་པ། མི་འབོར་ལ་དཔག་པའི་ས་ཆ་ཧ་ལས་པའི་ཆེན་པོ་ཡོད་དུས་ཙམ་པ་ས་ཆ་མང་པོ་ཅིག་ད་ལྟ་ཉི་འོད་གློག་ནུས་ད་ལྟ Solar གྱི་དེ་འདྲའི་བཟོ་གི་ཡིན་ཟེར་བྱས Panel དེ་འདྲ་བཟོ་གི་ཡིན་ཟེར་བྱས་དེ་བ་གཡས་གཡོན་གྱི་འབྲོག་པ་མང་པོ་ཅིག་ཕར་ཕུད་འགྲོ་གི་འདུག་ཨང། ཕུད་བྱས་ད་འདི་ད་ད། ཁ་ཅིག་ད་ལྷོ་ཁ་གཡས་གཡོན་དུ་བ་ལ་སྐྱེས་པས་འདི་བྱུང་ཤག་ང་ད་ནག་ཆུ་ནང་དུ་བ་ལ་ཡང་འདི་འདྲ་བྱུང་ཤག་ད་དེ་གས་དེ། ག་རེ་ཞེ་ན་ག་རེ་བྱེད་ཀྱི་འདུག་ཟེར་དུས་ཙམ་པ། ད་བོད་ཀྱི་སྲོལ་རྒྱུན་དང་རིག་གཞུང་ཅིག་ཡོད་རེད་པ་ཐུན་མོང་མ་ཡིན་པའི་ཁྱད་ཆོས་འདི་གས་དེ། མེད་པ་བཟོ་གི་འདུག་ད་འདི་ག་རེ་བྱས་ནས་བཟོ་གི་ཡོད་རེད་ཟེར་ཏེ་དྲི་བ་ཞུ་བྱེད་རེད་ད་དེ་ལ། གནད་དོན་དབྱེ་ཞིབ་པ་ཚོས་ཀྱིས་མཛུབ་གུ་བཙུགས་ས་དེ་ག་རེད་ཟེར་དུས་ཙམ་པ་ལྟ་བུ་བོད་ཀྱི་ཐུན་མོང་མ་ཡིན་པའི་འཚོ་བའི་གོམས་གཤིས་དེ་གས་དེ་མེད་པ་བཟོས་ནས་ཨ་ནི་རྒྱ་ནག་ལྟར་མི་རིགས་གཅིག་མཚུངས་འདྲ་པོ་ཅིག་བཟོ་ཡག་འདི་བྱེད་ཀྱི་ཡོད་ཟེར་ཏེ་ད་ག་འདྲ་ག་བ་ཐུབ་བས་ན་ག་འདྲ་མི་རིགས་རྩ་མེད་བཟོས་བྱས་རྒྱ་ནག་རྒྱ་སྒྱུར་གྱི་ལས་དོན་ཅིག་ལ་ཕར་སྒྱུར་འགྲོ་གི་ཡོད་ཟེར་ཏེ་ཞིབ་པོ་ཅིག་ཐོག་སེམས་འཚབ་བྱེད་ཡག་གི་ཐོག་ནས་གནད་དོན་དབྱེ་ཞིབ་པ་ཚོས་ཀྱིས་འདི་འདྲའི་རྒྱ་ནག་གཞུང་ལ་ཡར་སྐྱོན་བརྗོད་བྱེད་མཁན་འདི་འདྲ་བྱུང་ཡོད་རེད་ད་གཞུང་འབྲེལ་གྱི་དཔེར་ན་ཨ་རི་དང་ད་ཕྱི་སྲིད་ལས་ཁུངས་རེད་ད་ག་ནང་བཞིན་ཡང་ཅིག་ཡུ་རོབ་གྲོས་ཚོགས་ནང་ལོགས་ལ་ཡིན་ནའི་འདི་འདྲའི་གྲོས་ཆོད་འདི་བཞག་བྱས་ད་མི་རིགས་རྒྱ་སྒྱུར་གྱི་སྲིད་བྱུས་འདི་ལག་བསྟར་བྱེད་རྒྱུ་མི་འདུག་ད་སློབ་གྲྭ་འདི་གས་འདི་མཚམས་བཞག་དགོས་འདུག་ཟེར་ཏེ་ཡོངས་གྲགས་ཀྱི་ཐོག་ནས་གྲོས་ཆོད་གཏན་འབེབས་གནང་ཡོད་རེད་ཅེས་ཞུ་བ་ཡིན།
ལ་རེ་ད་ད་ཅིག་འདི་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདིའི་ནང་ལོགས་ལ་ཅིག་ལ་གནང་བ་ཡིན་ན་ལོ་འགོ་བཙུགས་དུས་ཕྱི་ཟླ་གཉིས་པའི་ནང་ལོགས་ལ་ཡང་རྒྱ་ནག་གཞུང་གི་ངོས་ནས་སྐབས་དེ་དུས་རྒྱ་ནག་གི་ཨིན་སྐད་ཐོག་ནས Cyber Security དྲ་རྒྱ་དང་འབྲེལ་བའི་དྲ་རྒྱ་དེ་བདེ་འཇགས་དང་འབྲེལ་བའི་གི་ཁྲིམས་འཆར་གསར་པ་ཅིག་བོད་ནང་ལོགས་ལ་དངོས་སུ་ལག་བསྟར་བྱེད་ཡག་འགོ་བཙུགས་པ་རེད། གཞི་རྩའི་གྱི་ད་ད་ལྟ་དེ་དྲ་རྒྱ་བདེ་འཇགས་དང་འབྲེལ་བའི་གྱི་ཁྲིམས་འཆར་འདི་ཡིན་ན། སྤྱི་ལོ་ཉིས་སྟོང་བཅུ་དྲུག་ལོར་ད་ཁྲིམས་ལ་གཏན་འབེབས་བྱས་ཡོད་རེད་དེ་གཞི་རྩའི་བོད་ནང་ལོགས་ལ་ལག་བསྟར་བྱས་ཏེ་ད་འདི་ལོ་སྤྱི་ཟླ་གཉིས་པ་ནས་འགོ་བཙུགས་པ་རེད། ད་ཁྲིམས་འཆར་ད་ད་ལྟ་དྲ་རྒྱ་དང་འབྲེལ་བ་ཡོད་པའི་གྱི་ཁྲིམས་འཆར་གསར་པ་ད་འདི།

བཅུ། ལྔ། ནང་ལོགས་ལ། དྲ་རྒྱ་དང་དྲ་རྒྱ་བདེ་འཇགས་དང་འབྲེལ་བའི་ཁྲིམས་གཞི་རེད་ཁྲིམས་འཆར་རེད་ད་ཅིག་ལས་གཞི་མང་པོ་ཞིག་སྤེལ་ཡོད་རེད་དེ། ད་ལྟ། ཁྲིམས་འཆར་འདི་ཆ་མཚོན་པ་ཡིན་ན་ལས་གཞི་འདི་བོད་ནང་ལོགས་ལ་དངོས་སུ་ལག་བསྟར་བྱེད་ཡག་འགོ་བཙུགས་པ་དང་ལྷག་པར་དུ། སྐབས་དེ་དུས་ང་ཚོ་རླུང་འཕྲིན་ཁང་ནས་ད་ཅིག་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་གི།

སྐྱོན་བརྗོད་བྱེད་ཡག་དང་འབྲེལ་བ་ཡོད་པའི་ཀྱི་གནས་ཚུལ་ད་ཆུང་ཚགས་ཅིག་བལྟས་པ་ཡིན་ནའི་ཁྲིམས་འཆར་འདིའི་འོག་ལ་རང་བཞིན་གྱི་ད་བོད་མི་གཙོས་པའི་ཀྱི་ད་སུ་འདྲ་ཅིག་ཡིན་ནའི་འཛིན་བཟུང་བྱས་ཆོག་པའི་ཀྱི་ད་ཐབས་ལམ་གཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་ད་ག་ནང་བཞིན་རྒྱ་ནག་གཞུང་གི་ད་འདས་པའི་ལོ་ནང་ལོགས་ལ་ཅིག་བོད་མི་བཙན་བཟུང་རེད་ད་ག་ནང་བཞིན་འཛིན་བཟུང་རེད་ཁག་ཅིག་བཙན་ཁྲིད་བྱས་བྱས་ད་ལོ་བཙོན་འཇུག་བྱས་པའི་ཀྱི་གནས་ཚུལ་བྱུང་ཡོད་རེད། ཡང་ཕྱོགས་གཞན་གཅིག་ལ་ཅིག་བོད་མི་གློད་གྲོལ་བྱུང་བའི་ནང་ལོགས་ལ་ང་ཚོས་ཀྱི་ད་འདས་ལོ་ཀྱི་ཅིག་གནས་ཚུལ་ཕྱོགས་བསྒྲིགས་ཞུས་པའི་སྐབས་སུ་ཡང། རྒྱ་ནག་གཞུང་གི་བཙོན་ཁང་ནང་ལོགས་ལ་ལོ་མང་བཞུགས་པ་རེད་ཡང་ཅིག་རྒྱ་ནག་གཞུང་གི་བཙོན་ཁང་ནང་ལོགས་བཞུགས་པའི་སྐབས་སུ་ཉེས་རྡུང་ཧ་ལས་པའི་ཀྱི་ཛ་དྲག་པོ་བཏང་བའི་རྐྱེན་གྱིས་ཆབ་སྲིད་བཙོན་པ་ཅིག་གོང་ལོ་ཐོ་བོ་དང་དྲེ་བོ་མ་ཆགས་གོང་ལ་ཅིག་རང་དབང་གི་གནས་སྟངས་འོག་ལ་བཞུགས་ཡོད་ན་ཡང་སྐུ་གཟུགས་བདེ་ཐང་མེད་པའི་རྐྱེན་གྱིས་འདས་གྲོངས་སུ་གྱུར་བ་གནས་ཚུལ་ཁག་ཅིག་ང་ཚོ་ད་ད་ལྟའི་ཅིག་འདས་ལོ་འདིའི་ནང་ལོགས་ལ་བྱུང་ཤག་ལྷག་པར་དུ་ད་རྒྱ་ནག་གཞུང་གིས་ད་རེས་ཅིག་དེ་སྔ་ནས་ད་རྩ་བའི་གྱི་ད་ཕྱི་ཕྱོགས་སུ་ཡོད་པའི་གྱི་བོད་མི་ཚོ་ལ་ཅིག་བོད་ནང་ལོགས་ཀྱི་གནས་སྟངས་འདི་ད་ཅིག་བོད་ནང་ལོགས་ལ

འདས་གྲོངས་སུ་ཕྱིན་ཚར་བའི་བོད་མི་ཚོ་གི་ནང་མི་ལ་ད་ད་ལྟ་རྒྱ་ནག་གཞུང་གི་སུན་གཙེར་བཟོ་ཡག་འགོ་བཙུགས་པ་དང་ལྷག་པར་དུ་ཅིག་ད་སྐབས་དེ་དུས་བོད་མི་འདས་གྲོངས་ཕྱིན་པའི་གི་སྤུན་མཆེད་ཡིན་ནའི་རེད་ཕྲུ་གུ་ཡིན་ནའི་རེད་ད་གྲོགས་པོ་གྲོགས་མོ་ཡིན་ནའི་དེ་ཚོའི་གི་གནས་ཚུལ་ཚང་མ་རྒྱ་ནག་གཞུང་གི་འདི་ལོ་ཕྱི་ཟླ་བཞི་པའི་ནང་ལོགས་ལ་མཁོ་སྒྲུབ་བྱེད་ཡག་འགོ་བཙུགས་པ་དང་ལྷག་པར་དུ་ད་ཅིག་ལོ་ན་གཞོན་པ་ཚོ་ཡིན་ན་སྐབས་དེ་དུས་ཉིས་སྟོང་བརྒྱད་དགུ་ནང་ལོགས་གི་འདས་གྲོངས་ཕྱིན་པའི་གི་སྤུན་མཆེད་དེ་འདྲས་ཡིན་པ་ཡིན་ན། སློབ་གྲྭ་ནང་ལོགས་ལ་འཛུལ་ཞུགས་བྱེད་པའི་སྐབས་སུ། འཛུལ་ཞུགས་བྱེད་བཅུག་ཡས་ཀྱི་ཆ་རྐྱེན་ཚང་མ། མེད་པ་བཟོ་ཡས་ཀྱི་གནས་སྟངས་འགྱུར་བྱས་ནས། ད་ལྟའི་ཆ་ལ་ཡིན་ན། སོ་སོའི་རང་དབང་བྱས་ནས་གཅིག་ག་རེ་ནས་མི་ཚེ་སྐྱེལ་མ་ཐུབ་ཡས་ཀྱི་གནས་སྟངས་བཟོ་བཞིན་པ། ང་ཚོ་སྐབས་དེ་དུས་ད་འདི་ལོ་སྤྱི་ཟླ་བཞི་པའི་ནང་ལོགས་ལ་བོད་ནང་ལོགས་ནས། བོད་མི་ཁག་ཅིག་གིས་ང་ཚོ་གནས་ཚུལ་ངོ་སྤྲོད་ཞུས་པ་རེད་ལྷག་པར་དུ་བོད་ནང་ལོགས་གནས་ཚུལ་ཛ་དྲག་པོ་ཡོད་པའི་གི་ད་དཔང་རྟགས་ཡིན་ནའི་རེད་ལྷག་པར་དུ་ར་འཕྲོད་བྱུང་ཡས་གི་གནད་དོན་གཅིག་དེ་རྒྱལ་སྤྱིའི་ནང་ལོགས་ལ་ཅིག་གཞུང་འབྲེལ་མི་སྣ་མང་པོ་ཅིག་རེད་ལྷག་པ་ནང་བཞིན་ལྷག་པར་དུ་ད་ཚོགས་པ་སྒྲིག་འཛུགས་ཁག་མང་པོ་ཅིག་གིས་ཡང་བོད་པའི་གི་གནད་དོན་དེ་ཛ་དྲག་པོ་ཡིན་པ་ཅིག་ངོས་ལེན་བྱས་པའི་གི་གནས་སྟངས་བྱུང་ཡོད་རེད་ད་གནད་དོན་གལ་ཆེན་པོ་གཅིག་ནི་ཨ་མི་རི་ཀ་གཞུང་ཆགས་ཡོང་དུས་ད་ཨ་མི་རི་ཀའི་གི་སྲིད་འཛིན་སྐུ་ཞབས་བྷའི་ཏེན་རེད་ད་ག་ནང་བཞིན་འདི་ལོ་རང་དབང་ཁང་པའི་གི་ཅིག་དུས་སྟོན་ད་མཛད་སྒོ་ཅིག་དང་འབྲེལ་བྱས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་གིས་ཡིན་ནའི་ཅིག་བོད་ནང་ལོགས་གི་བོད་མི་གི་བདེ་སྡུག་དང་འབྲེལ་བྱས་ཅིག་བློ་འཚབ་ཡོད་པའི་གི། སྐབས་དེ་དུས་གཏམ་བཤད་གནང་ཡོད་རེད། ལྷག་པར་དུ་སྐབས་དེ་དུས Antony Blinken གྱིས་གཏམ་བཤད་གནང་བའི་ནང་ལོགས་ལ་གཙོ་བོ་གཅིག་དེ་ད DNA ད་ལྟ་བོད་ནང་གི་རིགས་རྫས་བསྡུ་ལེན་གྱི་གནད་དོན་འདི་ཛ་དྲག་པོ་ཡིན་པ་དང་གཅིག་བོད་མི་གི་ད་གཞི་རྩའི་གི་ད་མི་གཅིག་ཡིན་པའི་གི་རང་དབང་དེ་ཆ་ཚང་འཕྲོག་གི་ཡོད་པའི་གི་གནས་སྟངས་ཡིན་པའི་གི་གནད་དོན་ཐོག་ལ་བློ་འཚབ་ཆེན་པོ་ཡོད་པའི་གི་སྐབས་དེ་དུས་གསལ་བཤད་གནང་ཡོད་རེད་ད་དེ་འདྲའི་ཅིག་གནས་ཚུལ་རིམ་པ་མང་པོ་ཅིག་ད་ཡུ་རོབ་ཀྱི་རྒྱལ་ཁབ་ནང་ལོགས་ལ་རེད་གྲོས་ཚོགས་ནང་ལོགས་རེད་ད་གང་ལྟར་ཅིག་བོད་ནང་ལོགས་ལ་ཅིག་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བྱས་གནས་ཚུལ་ཛ་དྲག་པོ་ཡོད་པ་དེ་རང་བཞིན་གྱིས་ཅིག་ད་གནས་སྟངས་འདི་ཚོ་ནས་ར་འཕྲོད་བྱུང་གི་ཡོད་པ་དང་ཡང་ཆོས་ཕྱོགས་ཀྱི་ཐོག་ནས་གཟིགས་པ་ཡིན་ན་འདི་ལོ་ད་རྒྱ་ནག་གཞུང་གིས་ཅིག་ངོས་འཛིན་བྱས་པའི་ཀྱི་པཎ་ཆེན་བླ་མ་ད་པཎ་ཆེན་རིན་པོ་ཆེ་བོད་ནང་ལོགས་ལ་ཕེབས་པའི་སྐབས་སུ་གཞི་རྩའི་ད་བོད་མི་ཚོས་ཀྱི་ཅིག་དོ་ཁུར་མེད་པའི་ཀྱི་རྣམ་འགྱུར་སྟོན་ཡོང་དུས་རྒྱ་ནག་གཞུང་གིས་བོད་མི་ཚོ་ལ། ད་ང་ཚོ་རླུང་འཕྲིན་ཁང་ནས་ཡང་སྐབས་དེ་དུས་གནས་ཚུལ་མཁོ་སྤྲོད་བྱུང་བ་ནང་ལ། ཅིག་རྒྱ་མིའི་སྒོར་མོ་བརྒྱ་སྤྲད་བྱས། ཅིག་ད་རྐང་བཙུགས་ནས། ཅིག་དད་པ་དང་གུས་བརྩི་སྟོན་དགོས་པའི་ཀྱི་གནས་སྟངས་བཟོས་པའི་ཀྱི་གནས་ཚུལ་ད་རིམ་པ་མང་པོ་ཞིག་བྱུང་ཡོང་དུས། རང་བཞིན་གྱིས་འདས་ལོ་ནང་ལོགས་ལ་ཡིན་ནའི་རང་དབང་ཁང་པ་གིས་ངོ་སྤྲོད་བྱས་པ་ནང་བཞིན་རེད་བོད་དེ་འཛམ་བུ་གླིང་ནང་ལོགས་ལ་ཅིག་རང་དབང་ཆེས་སྡུག་ཤོས་ཀྱི་རྒྱལ་ཁབ་ད་ལྟ་ཡང་ཡིན་པ་ཅིག།